གསན་མཁན་རྣམ་པ་ཚོ་དགོང་ཁུག་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་དྲུག་པ་ཆུ་སྟོད་ཟླ་བའི་ཚེས་པ་བཅུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བརྒྱད་པའི་ཚེས་གཉིས་རེས་གཟའ་ལྷག་པའི་དགོང་ཁུག་ལས་རིམ་འགོ་ཚུགས་ཞུ་གི་ཡོད། ལས་རིམ་དེ་བཞིན་དབྱངས་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་འབྲེལ་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། རིང་གི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གིས་བཙོན་འཇུག་ཞུས་པའི་བོད་ཀྱི་ཚོང་པ་གྲགས་ཅན་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ། མགོན་པོ་སྐྱིད་ལགས་ཀྱིས་སྤྱི་ཟླ་བརྒྱད་པའི་ཚེས་གཅིག་ཉིན་ཡང་བསྐྱར་གྲྭ་བཞི་བཙོན་ཁང་གི་སྒོ་ཁར་ཕེབས་ནས། ཁོང་གི་གཅུང་པོ་ཐུག་འཕྲད་བྱེད་དུ་འཇུག་དགོས་པའི་རེ་འདུན་གནང་བར། ཡ་ལན་གང་ཡང་མ་བྱས་པའི་རྐྱེན་གྱིས་འུ་ཐུག་ནས་ཁོང་གིས་ཕྱག་འཚལ་ནས་ཞུ་བ་ཕུལ་སྐབས། ཉེན་རྟོག་པས་ཁོང་གིས་ཕྱག་འཚལ་བ་དེ་ནི་ཁྲིམས་འགལ་ཡིན་ཚུལ་གྱིས་ཡར་འདྲུད་མར་འདྲུད་བྱས་ཏེ་ཁོང་གི་དཔུང་པ་སོགས་ལ་རྨས་སྐྱོན་བཏང་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་རྒྱ་ནག་གཞུང་གིས་མགོ་ལོག་ཁུལ་གྱི་དགོན་སྡེ་ཁག་ཏུ་བོད་བརྒྱུད་ནང་བསྟན་གྱི་བླ་སྤྲུལ་ཡང་སྲིད་དེ་དག་རྒྱ་ནག་གཞུང་གི་ཐག་གཅོད་ལ་ངོས་ལེན་བྱེད་དགོས་པའི་དྲིལ་བསྒྲགས་ཚོགས་འདུ་འཚོགས་བཞིན་ཡོད་པའི་སྐོར་གནས་ཚུལ་ཐད་འབྱོར་བྱུང་བ་ཞིག་དང། དེ་ནས་རྒྱ་གར་གྱི་གནས་ཆེན་གནས་ཡུལ་ལ་ཉིན་གྲངས་བཞི་བཅུ་ཞེ་ལྔའི་རིང

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གིས་བཙོན་འཇུག་ཞུས་པའི་བོད་ཀྱི་ཚོང་པ་གྲགས་ཅན་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་ཀྱིས་སྤྱི་ཟླ་བརྒྱད་པའི་ཚེས་གཅིག་ཉིན་ཡང་བསྐྱར་གྲྭ་བཞི་བཙོན་ཁང་གི་སྒོ་ཁར་ཕེབས་ནས་ཁོང་གི་གཅུང་པོ་ཐུག་འཕྲད་བྱེད་དུ་འཇུག་དགོས་པའི་རེ་བ་བཏོན་བར་ཡ་ལན་གང་ཡང་མ་བྱས་པའི་རྐྱེན་གྱིས་འུ་ཐུག་ནས་ཁོང་གིས་ཕྱག་འཚལ་ནས་ཞུ་བ་ཕུལ་སྐབས་ཉེན་རྟོག་པས་ཁོང་གིས་ཕྱག་འཚལ་བ་དེ་ནི་ཁྲིམས་འགལ་ཡིན་ཚུལ་གྱིས

འདི་རུ་གཙུམ་མདའ་ཕོང་ཆུ་ལོག་པ་མ་ཐུག་ཟིན་རུ་ངུ་ཚོ་བདེན་དཔང་ལེན་ཅི་པུ་མེད་གི་མོ་ངུ་ཚོ་ལེན་གི་མི་འགྲིག་གི་མོ་ཉུག་ཉུག་ཁིར་ཙི་གི་ཐི་ག་ཉུག་མགོ་བཞི་རེ་ལྔ་རེ། ཁ་སང་ཁོང་གྲྭ་བཞི་བཙོན་ཁང་གི་མདུན་དུ་ས་གནས་མངགས་གཏོང་ལས་ཁང་གི་ཉེན་རྟོག་པས་ཁོང་ཡར་འདྲུད་མར་འདྲུད་བྱས་ཏེ་དཔུང་པའི་ཐོག་རྨས་སྐྱོན་ཕོག་པའི་རྨ་ཁ་དེ་བདེན་དཔང་བྱས་པ་ཡིན། ང་ཚོ་ནང་མི་ཡིས་རང་གི་གཅུང་པོ་བཙོན་འཇུག་བྱས་པར་ཐུག་འཕྲད་བྱེད་པའི་རེ་བ་བཏོན་ཡང། དེའི་ཐོབ་ཐང་མ་སྤྲད་པར་བརྟེན་ནས་ང་ལ་ཐབས་ཤེས་མེད་པར་ཕྱག་འཚལ་བ་ཡིན། ཉེན་རྟོག་པས་ང་ལ་སྐབས་དེར་ལག་པ་ཐུག་མེད་ཚུལ་བཤད་ན་ཡང་སྐབས་དེར་ཉེན་རྟོག་པ་མི་བཞི་ལྔ་ཞིག་ཡོང་ནས་ཁོང་ཡར་དྲུད་མར་དྲུད་བྱེད་དུས་བརྙན་པར་སོགས་ལེན་བཅུག་མེད་པས་ད་ལྟ་ཁོང་གི་དཔུང་པའི་སྟེང་རྨས་སྐྱོན་ཕོག་པའི་བརྙན་པར་འདི་བླངས་ནས་བདེན་དཔང་བྱེད་ཀྱི་ཡོད་ཅེས་གསུངས་འདུག། འདི་ལོའི་སྤྱི་ཟླ་གསུམ་པ་དང་སྤྱི་ཟླ་བདུན་པར་ཐེངས་འགའ་ཤས་ལ་ད་ལྟ་རྒྱ་ནག་གི་བཙོན་འཇུག་འོག་ཚེ་བཙོན་གྱི་ཁྲིམས་ཐག་འཁུར་བཞིན་པའི་ཚོང་པ་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་དང། གཅེན་མོ་མགོན་པོ་སྐྱིད་ལགས་ཀྱིས་གཅུང་པོ་ཐུག་འཕྲད་བྱེད་ཆོག་པའི་རེ་སྐུལ་བྱས་ན་ཡང་ཡ་ལན་མ་སྤྲད་པའི་བརྙན་ཐུང་ཁ་ཤས་ཐོན་ཡོད་པ་རེད། སྤྱི་བཏང་རྒྱ་ནག་གི་རྩ་ཁྲིམས་ནང་བཙོན་པར་ཁྲིམས་ཆད་བཅད་དེ་ངལ་བཙོན་ཁང་དང་ངལ་རྩོལ་བསྒྱུར་བཀོད་ར་བ་སོགས་ནང་བཏང་བ་ནས་བཟུང་ཟླ་རེར་ནང་མི་ཐུག་འཕྲད་བྱེད་ཆོག་པའི་ཐོབ་ཐང་ཡོད་སྐོར་བཀོད་ཡོད་ཀྱང། རྡོ་རྗེ་བཀྲ་ཤིས་ལགས་སུ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་རྗེས་ནས་བཟུང་ནང་མི་རྣམས་ལ་ཐུག་འཕྲད་ཐེངས་མ་གཅིག་ཀྱང་བྱེད་དུ་བཅུག་མེད་པའི་གནས་ཚུལ་འདུག། ཡང་རྒྱ་ནག་གཞུང་གིས་མགོ་ལོག་ཁུལ་གྱི་དགོན་སྡེ་ཁག་ཏུ་བོད་བརྒྱུད་ནང་བསྟན་གྱི་བླ་སྤྲུལ་ཡང་སྲིད་རྣམས་རྒྱ་གཞུང་གི་ཐག་གཅོད་ལ་ངོས་ལེན་བྱེད་དགོས་པའི་དྲིལ་བསྒྲགས་ཚོགས་འདུ་འཚོགས་བཞིན་འདུག། དེའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བདུན་པའི་ནང་རྒྱ་ནག་གཞུང་གིས་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ་གྱི་མངའ་ཁོངས་དགོན་སྡེ་ཁག་ནང་མགོ་ལོག་ཁུལ་གྱི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་བོད་བརྒྱུད་ནང་བསྟན་གྱི་སྤྲུལ་སྐུའི་ཡང་སྲིད་ངོས་འཛིན་གྱི་ཆེད་དོན་འགྲེམས་སྟོན་བྱས། ཡུལ་དེའི་དགོན་སྡེ་ཁག་གི་ནང་གྲྭ་བཙུན་ཚོ་ཆེད་འགུགས་ཀྱིས་བོད་བརྒྱུད་ནང་བསྟན་གྱི་ཡང་སྲིད་ཐག་གཅོད་ཀྱི་ལམ་ལུགས་དེ་རྒྱ་ནག་གཞུང་ལ་ཡོད་པ་དང་གྲྭ་བཙུན་ཚོས་རྒྱ་ནག་གཞུང་གི་ཐག་གཅོད་ལ་ངོས་ལེན་དགོས་པའི་གཏམ་བཤད་སྤེལ་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། བོད་དང་འདི་མགོ་ལོག་པའི་མ་འོག་གི་ངེས་པར་དུ་དཔེ་ཆ་དེའི་ནང་བཤད་དོན་ངོ་མ་ལྟར་ཡོད་དགོས་ཚུལ་བཤད་ཡོད་དགོས། གོང་བཤད་བོད་ནང་གི་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ།

ཁྲིམས་གཞིར་བཟུང་ཐག་གཅོད་བྱས་རིགས་ལ་གྲྭ་བཙུན་ཚོ་དང་ཕྱི་ཕྱོགས་ཀྱི་མི་སྣ་སུ་ཞིག་གིས་ཐེ་བྱུས་བྱེད་མི་ཆོག་པ་སོགས་བསྒྲགས་ཡོད་པ་འགྲེལ་བརྗོད་གནང་བྱུང། ཁ་སང་འདྲ་མི་འདྲ་ཆགས་ཐེར་བྱུང་དུས་མི་དེ་ག་ནས་མི་ཡིན། རྒྱ་ནག་ཆོས་ལུགས་ལས་དོན་ཟེར་བས་ཕྱི་ལོ་ཉིས་སྟོང་བདུན་ལོར་གཏན་འབེབས་བྱས་པའི་བླ་སྤྲུལ་གྱི་ཡང་སྲིད་དོ་དམ་བྱེད་ཐབས་ཞེས་པའི་དོན་ཚན་བཅུ་བཞི་ཡོད་པའི་ཡིག་ཆ་དེའི་ནང་བོད་བརྒྱུད་ནང་བསྟན་གྱི་བླ་སྤྲུལ་ངོས་འཛིན་བྱེད་པར་རྒྱ་ནག་གཞུང་ལ་ཆོག་མཆན་ཞུ་དགོས་པ་དང་ཚོགས་པའམ་ཡང་ན་མི་སྒེར་སུ་ཞིག་ཡིན་རུང་བླ་སྤྲུལ་གྱི་ཡང་སྲིད་ཁྱེའུ་བཙལ་འཚོལ་དང། ངོས་འཛིན་གྱི་འབྲེལ་ཡོད་བྱེད་སྒོ་རང་དགར་སྤེལ་མི་ཆོག་སྐོར་སོགས་བཀོད་ཡོད་པ་དང། སི་ཕེན་དུ་གནས་སྡོད་བོད་རྒྱའི་གནད་དོན་དབྱེ་ཞིབ་པ་སངས་རྒྱས་སྐྱབས་ལགས་ནས་རྒྱ་ནག་གཞུང་གིས་ཉེ་བའི་ལོ་ཤས་ནས་བཟུང་བོད་ས་ཡོངས་ཀྱི་དགོན་སྡེ་ཁག་ཏུ་བླ་སྤྲུལ་ཡང་སྲིད་ཀྱི་དྲིལ་བསྒྲགས་ཤུགས་ཆེ་རུ་བཏང་ཡོད་པ་དང་གནད་དོན་དེའི་དམིགས་ཡུལ་གཙོ་བོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་སྐོར་ལ་གྲ་སྒྲིག་བྱེད་བཞིན་པ་མངོན་གསལ་ཡིན་པ་འགྲེལ་བརྗོད་གནང་གི་འདུག།
དགོན་སྡེ་ཁག་ལ་དེ་འདྲ་དྲིལ་བསྒྲགས་བྱས་ནས་ཨ་ནི་མཐའ་མཇུག་ཏུ་ཁོ་རང་ཚོ ྋརྒྱལ་བ་རིན་པོ་ཆེའི་ཡང་སྲིད་སྐོར་ལ་ཨ་ནི་ཁོས་གྲ་སྒྲིག་བྱེད་གི་ཡོད་ཡ་དེ་གསལ་བོ་རེད་པ། ཐེངས་འདིར་རྒྱ་ནག་གཞུང་གིས་བོད་བརྒྱུད་ནང་བསྟན་གྱི་བླ་སྤྲུལ་ཡང་སྲིད་སྐོར་གྱི་ཚོགས་འདུ་དེ་མགོ་ལོག་ཁུལ་ཡོངས་ཀྱི་དགོན་སྡེ་ཁག་ཚང་མའི་ནང་སྤེལ་ཡོད་པ་དང་ཚོགས་འདུ་དེ་དག་དང་འབྲེལ་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་དགོས་པའི་དྲིལ་བསྒྲགས་སོགས་བྱས་ཡོད་པ་དང། ཡང་སངས་རྒྱས་སྐྱབས་ལགས་ནས་མུ་མཐུད། རྒྱ་ནག་གཞུང་གིས་དེ་སྔ་ནས་བོད་བརྒྱུད་ནང་བསྟན་གྱི་ཡང་སྲིད་ཐག་གཅོད་དེ་མན་ཇུའི་སྐབས་ནས་རྒྱ་ནག་གཞུང་ལ་ཡོད་པའི་ཡིག་ཆ་རྫུན་བསྒྲགས་བྱེད་བཞིན་ཡོད་ཀྱང་ད་ལྟའི་ཆར་རྒྱལ་སྤྱིའི་སྟེང་དྲིལ་བསྒྲགས་དེ་དག་ལ་ཁུངས་ལུང་གང་ཡང་མེད་པ་དང་སྒྲིག་ཡིག་ཉི་ཤུ་རྩ་དགུ་ཟེར་བ་དེ་རྒྱ་ནག་དམར་ཤོག་ཚོགས་པས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུའི་རྗེས་སུ་རྫུན་བཟོ་བྱས་པའི་རྐུབ་བརྟོལ་ཡོད་པ་འགྲེལ་བརྗོད་གནང་ཞིང། ད་བར་དུ་དྲིལ་བསྒྲགས་བྱས་པའི་ཨ་ནི་རྒྱ་ནག་གཞུང་ལ་དེ་ངོས་འཛིན་བྱེད་ཡག་གི་དབང་ཆ་ཡོད་ཟེར་ཡ་དེ་རྫུན་མ་འདྲ་བོ་ཆགས་པ་རེད་དེ་འདྲའི་གནས་གང་ལ་ད་དེ་རྫུན་མ་ཡིན་པ་དེ་ཁྱབ་སྒྲོག་མ་འགྲོ་བའི་ཆེད་དུ་ད་དགོན་སྡེ་ཁག་ལ་ཆབ་སྲིད་ངོ་བོའི་སྒོ་ནས་ལས་འགུལ་ཞིག་སྤེལ་གི་ཡོད་ཡ་དེ་གསལ་བོ་འདྲ་བོ་ཞིག་རེད་ལ།
འདས་པའི་ལོ་ཤས་ནས་བཟུང་རྒྱ་ནག་གཞུང་གིས་མངོན་ལྐོག་གཉིས་ནས་གོང་ས་མཆོག་གི་ཡང་སྲིད་ཐག་གཅོད་རྒྱ་ནག་གཞུང་ལ་ཡོད་པའི་ལོ་རྒྱུས་འཁྱོག་བཤད་བྱེད་བཞིན་པ་དང་འབྲེལ་བོད་མིའི་སྒྲིག་འཛུགས་གཙོས་རྒྱལ་སྤྱིའི་སྤྱི་ཚོགས་ཐོག་རྒྱ་ནག་གཞུང་གི་བྱེད་སྟངས་ལ་རྒོལ་ལན་དང་ངོ་རྒོལ་ཤུགས་ཆེན་བྱས་ཡོད་པ་རེད་ལ། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར ྋགོང་ས་མཆོག་གི་ངོས་ནས་མ་འོངས་པར་ངོས་ཀྱི་ཡང་སྲིད་དེ་ཚུལ་མཐུན་རྩད་གཅོད་ངོས་འཛིན་བྱུང་བའི་ཡང་སྤྲུལ་ཞིག་ལས་གཞན་དུ་སྲིད་དོན་གྱི་དགོས་མཁོ་ལ་བརྟེན་ནས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆབ་སྲིད་དབང་འཛིན་པས་མཚོན་སྲིད་དབང་འཛིན་པ་སུ་ཞིག་གིས་ཡང་སྤྲུལ་འདེམས་སྒྲུག་བྱས་པ་བྱུང་ཚེ་དེ་ལ་སུས་ཀྱང་རྒྱལ་བའི་ཡང་སྤྲུལ་དུ་ངོས་འཛིན་དང་དད་མོས་བྱེད་མི་དགོས་པ་ཡིད་འཇགས་དགོས་ཞེས་བཀའ་སྩལ་གནང་ཡོད་པ་རེད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་མཉམ་འབྲེལ་རྒྱལ་ཚོགས་ལ་རྒྱ་ནག་གི་དུས་འཁོར་སྙན་ཐོ་འབུལ་རྒྱུའི་དུས་ཚོད་སླེབས་ལ་ཉེ་བ་དང་བསྟུན་ནས་བོད་ནང་གི་ཛ་དྲག་གི་གནས་སྟངས་སྐོར་དཔྱད་གཞིའི་སྙན་ཐོ་ཞིག་ཕུལ་འདུག། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ནང་རྒྱ་ནག་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་སྤྱི་ཆིངས་ཁག་ལག་བསྟར་ཇི་ཙམ་བྱེད་མིན་ཐད་ཡོངས་ཁྱབ་དུས་འཁོར་དཔྱད་ཞིབ་ཀྱི་སྙན་ཐོའམ Universal Periodic Review ཞེས་པ་ཐེངས་བཞི་པ་དེ་འབུལ་རྒྱུའི་དུས་ཚོད་ཉེ་བར་སླེབས་པ་དང་བསྟུན་ནས་བཞུགས་སྒར་དྷ་རམ་ས་ལར་རྟེན་གཞི་གནང་བའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་མཉམ་འབྲེལ་རྒྱལ་ཚོགས་ལ་བོད་ནང་གི་ཛ་དྲག་གནས་སྟངས་དང་འབྲེལ་བའི་དཔྱད་གཞིའི་སྙན་ཐོ་ཞིག་ཕུལ་འདུག་པས། སྙན་ཐོ་འདིའི་ནང་རྒྱ་ནག་གཞུང་གིས་བོད་ནང་གི་བོད་མིའི་ཆོས་དད་རང་དབང་ལ་དམ་དྲག་བྱས་དང་བྱེད་མུས་ཡིན་པའི་གནས་ཚུལ་དང་བོད་ཀྱི་སྐད་ཡིག་སྲུང་སྐྱོབ་ཀྱི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བཞིན་པ། བོད་ནང་སྨྲ་བརྗོད་རང་དབང་དང་འདུ་འཛོམས་རང་དབང་མེད་པ་དེ་བཞིན་བོད་ཀྱི་ཆབ་སྲིད་བཙོན་པ་དང་བཀག་ཉར་ཁང་ཁག་འོག་ཚུད་པ་རྣམས་ལ་མནར་གཅོད་དྲག་པོ་གཏོང་བཞིན་པ་དྲང་བདེན་སྒོ་ནས་ཁྲིམས་བཤེར་གྱི་ཐོབ་ཐང་མེད་པ་སོགས་ཀྱི་གནད་དོན་ཁག་གསལ་པོ་བཏོན་གནང་འདུག། ཡང་སྙན་ཐོ་དེ་དོན་ཚན་བཅུ་གཅིག་འཁོད་པའི་རེ་སྐུལ་ཡང་གནང་འདུག་པའི་དོན་ཚན་དང་པོ་བོད་མི་རྣམས་ལ་རང་གི་སྐད་ཡིག་དང་ཤེས་ཡོན་ལོ་རྒྱུས་སོགས་སྲུང་སྐྱོབ་དང་དར་འཕེལ་གཏོང་རྒྱུ་སོགས་རིག་གཞུང་རྒྱུན་འཛིན་གྱི་ཐོབ་ཐང་དང་ཆོས་དད་རང་དབང་སྤྲོད་དགོས་པ་དང་དོན་ཚན་གཉིས་པ་རྒྱ་ནག་གཞུང་གིས་བོད་ཀྱི་དགོན་སྡེ་ཁག་ལ་དམ་དྲག་དང་ལྷ་སྐུ་རྟེན་གསུམ་དང་ལྷ་ཁང་དང་གྲྭ་ཤག་གཏོར་བཤིག་གཏོང་བཞིན་པ་ཁག་མཚམས་འཇོག་དགོས་པ་གསུམ་པ་བོད་ནང་འདུ་འཛོམས་ཀྱི་རང་དབང་དང་སྨྲ་བརྗོད་རང་དབང་སྤྲོད་དགོས་པ། བཞི་པ། བོད་ནང་གི་སློབ་གྲྭ་ཁག་ནང་བསླབ་གཞིའི་སྐད་ཡིག་དེ་བཞིན་བོད་ཡིག་ཡིན་པའི་ལམ་ལུགས་བསྐྱར་གསོ་དགོས་པ་དང་བོད་ཀྱི་སྒེར་བཙུགས་སློབ་གྲྭ་ཁག་སྒོ་རྒྱག་རྒྱུའི་ལས་གཞི་མཚམས་འཇོག་དགོས་པ། དོན་ཚན་ལྔ་པ་བོད་མི་རྣམས་ལ་རང་དབང་ལྡན་པའི་ཁྲིམས་རྩོད་པ་གླ་རྒྱུ་དང་དྲང་བདེན་དང་ཕྱི་གསལ་ནང་གསལ་སྒོ་ནས་ཁྲིམས་བཤེར་གྱི་གོ་སྐབས་སྤྲོད་དགོས་པ་མ་ཟད་བོད་མི་རྣམས་ཀྱི་ཁྲིམས་རྩོད་བྱེད་མཁན་ཚོར་འཇིགས་སྐུལ་གཏོང་རྒྱུ་མཚམས་འཇོག་དགོས་པ་དོན་ཚན་དྲུག་པ། རྒྱལ་སྤྱིའི་ཁྲིམས་ལུགས་ལྟར་རྒྱ་ནག་གི་ཁྲིམས་ནང་མནར་གཅོད་ཀྱི་གོ་དོན་གསལ་པོ་འཁོད་དགོས་པ་མ་ཟད་མནར་གཅོད་བཏང་བ་བརྒྱུད་ནས་ནག་ཉེས་གང་བཀལ་བ་ཁག་ཁས་ལེན་བྱེད་དུ་འཇུག་རྒྱུའི་གདུག་རྩུབ་ཀྱི་བྱེད་སྒོ་ཁག་མཚམས་འཇོག་དགོས་པ་དོན་ཚན་བདུན་པ་ཁྲིམས་ཀྱི་སྲུང་སྐྱོབ་ལས་འགལ་བའི་བཀག་ཉར་ཁང་ཁག་དང་ངལ་རྩོལ་བསྒྱུར་བཀོད་ར་བ་ཁག་གི་རིགས།

སྒྲུབ་བརྒྱུད་བསྟན་པའི་མངའ་བདག་འབྲི་གུང་སྐྱབས་མགོན་མཆོག་གི་དགོངས་གཞི་དང་མཐུན་འགྱུར་གོ་སྒྲིག་འོག་བོད་ཟླ་དྲུག་པའི་ཚེས་བཅོ་ལྔ་དང་སྤྱི་ཟླ་བརྒྱད་པའི་ཚེས་གཅིག་ཉིན་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཐེངས་ཉི་ཤུ་རྩ་ལྔ་དབྱར་གནས་ལ་བཞུགས་པ་དང་ཆོ་འཕྲུལ་བསྟན་པ་སོགས་རླབས་ཆེན་གྱི་མཛད་པ་དུ་མ་བསྐྱངས་པའི་རྒྱ་གར་གྱི་གནས་ཆེན་ཁྱད་པར་ཅན་ཤི་ར་ཝ་སྟིའམ་མཉན་ཡོད་དུ་རྒྱལ་ཁབ་འདྲ་མིན་བཅུ་ནས་དགེ་སློང་མ་བརྒྱ་དང་བཞི་བཅུ་ཞེ་ལྔ་ལྷན་བཞུགས་ཀྱིས་རྒྱལ་སྤྱིའི་རང་བཞིན་གྱི་དབྱར་གནས་ཐེངས་གཉིས་པ་དེ་འགོ་འཛུགས་གནང་འདུག། འབྲི་གུང་སྐྱབས་མགོན་མཆོག་གི་གདན་ཚབ་པ་མཁན་པོ་དཀོན་མཆོག་རང་གྲོལ་ལགས་ཀྱིས་འདི་ནི་ལོ་ངོ་ཉིས་སྟོང་ལྔ་བརྒྱ་གྱི་རྗེས་ལ་དགེ་སློང་མའི་སྡེ་ཡིས་གནས་ཆེན་འདིར་དབྱར་གནས་འཚོགས་པ་ཐེངས་དང་པོ་དེ་ཡིན་པས་ནང་པ་སངས་རྒྱས་པའི་ལོ་རྒྱུས་ནང་ཟིན་ཐོ་གསར་པ་ཞིག་ཀྱང་ཡིན་པ་འགྲེལ་བརྗོད་གནང་བྱུང།
ད་དེ་རིང་དངོས་སུ་དུས་ཚོད་དབྱར་གནས་ཀྱི་ཕྱག་ལེན་དང་ལ་སོགས་ཅིག་ཕ་གི་གསོ་སྦྱོང་ཚོགས་གནང་ཡག་དང་དེ་ནས་ཕ་གི་ཅིག་ཚུལ་ཤིང་བཞེས་ཡག་ལ་སོགས་པའི་གི་ད་གང་ད་འདུལ་བའི་ཀྱི་ཕྱག་ལེན་དེ་ཚོ་དངོས་སུ་དེ་རིང་ནས་དུས་ཚོད་དབུ་འཛུགས་ཀྱི་གང་ད་མཛད་སྒོ་ཚོགས་གནང་པ་རེད། མཛད་སྒོའི་ཐོག་ལ་ཡིན་ན་ཡང་འབྲི་གུང་སྐྱབས་མགོན་མཆོག་གིས་མང་ཚོགས་ལ་གང་ལྟར་གྱི་བརྙན་འཕྲིན་བརྒྱུད་བྱས་བཀའ་སློབ་གསུང་བཤད་དེ་འདྲའི་དུས་ཚོད་ཅིག་ཕེབས་གནང་ཡོད་རེད། ལོ་རྒྱུས་སྨྲ་བ་ཚོ་ལ་ཡིན་ན་ཡང་ལོ་རྒྱུས་ནང་ལོགས་ལ་ཅིག་འཁོད་དགོས་ཡ་གི་དཔེ་ཅིག་ང་ཚོ་ལེའུ་གསར་བ་ཅིག་ཞུས་ན་ཡང་རེད། རྡོ་རིང་གསར་བ་ཟེར་ན་ཡང་རེད་དེ་འདྲའི་ཀྱི་དུས་ཚོད་ཅིག་ཆགས་བསྡད་ཡོད་རེད།
དེ་སྔོན་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་རྒྱ་གར་ཨུ་ཏར་པར་ཏེ་ཤི་མངའ་སྡེ་ན་ཆགས་པའི་མཉན་ཡོད་དུ་འབར་མ་དང།

སྟོན་པ་རང་ཉིད་འཁོར་དགེ་འདུན་སྟོང་ཚོགས་དང་ལྷན་དུ་ཐེངས་ཉི་ཤུ་རྩ་ལྔ་དབྱར་གནས་ལ་བཞུགས་པ་དང་ཆོས་འཁོར་དུ་མ་བསྐོར་བ། དེ་བཞིན་ཆོ་འཕྲུལ་བསྟན་པ་སོགས་མཛད་པ་དུ་མ་བསྐྱངས་པའི་གནས་ཆེན་ཁྱད་པར་ཅན་ཞིག་ཡིན་པ་ལོ་རྒྱུས་ནང་གསལ་ཡོད་ལ་ལོ་རྒྱུས་སྨྲ་བ་དང་རྩོམ་པ་པོ་རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ཀྱིས་གནས་འདི་ནི་སྟོན་པ་བཅོམ་ལྡན་འདས་ཀྱི་སྐུ་ཚེའི་ལོ་རྒྱུས་ནང་ནས་མང་ཤོས་བཞུགས་ས་དང་དབྱར་གནས་ལ་མང་ཤོས་བཞུགས་སའི་གནས་ཆེན་ཞིག་ཀྱང་ཡིན་པ་འགྲེལ་བརྗོད་གནང་བྱུང། ད་དུང་མཉན་ཡོད་ས་དེ་སྤྱི་ཡོངས་སྟོན་པ་བཅོམ་ལྡན་འདས་ཀྱིས་ད་ལྟ་མཛད་བརྒྱ་དཔག་བསམ་འཁྲི་ཤིང་དེ་ནང་བཞིན་གྱི་ད་སྟོན་པའི་མཛད་པ་བཅུ་གཉིས་ཀྱི་ནང་ནས་ནི་མཛད་པ་བརྒྱད་མཛད་ཆེན་བཞི་བཅས་ནི་རིམ་པ་མང་པོ་ཡོད་པའི་ནང་ནས་ད་མཛད་པ་བཅུ་གཉིས་ཀྱི་ནང་ཚན་ནི་མཛད་པ་བརྒྱད་དེའི་ནང་ལ་ནི་ཡོངས་གྲགས་ང་ཚོ་མགོན་པོ་ཀླུ་སྒྲུབ་ཀྱིས་ད་ལྟ་གསུང་བསྟོད་པ་བྱས་པ་ཡིན་ན། ནི་སྲིད་པ་གསུམ་ན་དཔེ་མེད་ཡོན་ཏན་གྱིས་མཉན་དུ་ཡོད་པར་ཆོ་འཕྲུལ་ཆེན་པོ་བསྟན་བྱས་ནས་སྟོན་པ་བཅོམ་ལྡན་འདས་ཀྱིས་མུ་སྟེགས་སྟོན་པ་དྲུག་དང་ཆོ་འཕྲུལ་འགྲན་པའི་གནས་གཅིག་ཆགས་ཀྱི་དེ་འདྲ་ཡིན་པ་ཡིན་ཙང་གནས་དེ་ཧ་ཅང་གི་རྩ་ཆེན་པོ་གཅིག་མཛད་པ་བཅུ་གཉིས་ཀྱི་ནང་ནས་མཛད་པ་གཅིག་བསྟན་ས་ཞིག་ཆགས་བསྡད་ཡོད་རེད། ཆོ་འཕྲུལ་བསྟན་པའི་གནས་ཡིན་པ་ཡིན་ཙང་ཡོངས་གྲགས་ང་ཚོ་ནང་པའི་མཆོད་རྟེན་དབང་དུ་བཏང་བ་ཡིན་ན་བདེ་གཤེགས་མཆོད་རྟེན་བརྒྱད་དང་མཆོད་རྟེན་རྣམ་བརྒྱད་ཟེར་གྱི་ནང་ལོགས་ནས་ཆོ་འཕྲུལ་མཆོད་རྟེན་དེ་ད་ལྟ་མཉན་ཡོད་ལ་བཞེངས་བྱས་ད་ལྟའི་དེའི་རྗེས་ཤུལ་མཇལ་ཡོད་རེད། སྤྱི་ཡོངས་ད་ལྟ་ང་ཚོ་མཉན་ཡོད་ས་དེ་ཡི་དགྲ་བཅོམ་པ་ས་ག་ལྷས་བསྩལ་བའི་ད་ལྟ་འདུལ་བའི་ནི་ཚིག་ལེའུར་བྱས་པའི་ནང་ལོགས་ལ་མཉན་ཡོད་གནས་བཅས་ཙམ་པ་ཀ་བ་ར་ཎ་སི་ཡངས་པ་ཅན་རྒྱལ་པོའི་ཁབ་ནི་དྲུག་པ་སྟེ་དེ་དག་གྲོང་ཁྱེར་ཆེན་པོར་གྲགས་བྱས་ནས་ནང་པའི་གནས་ཆེན་དྲུག་དང་ལྡན་པའི་ནི་ཡུལ་དེར་ཡང་རྒྱ་གར་འཕགས་པའི་ཡུལ་བྱས་ནས་མིང་ཐོགས་ཡ་གི་གི་ད་དེའི་ཁྱད་ཆོས་ཡོད་པ་གཅིག་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་གནའ་རབས་ཆ་བཞག་པ་ཡིན་ན་ནི་ཀོ་ས་ལའི་རྒྱལ་པོའི་ནི་རྒྱལ་ས་དེ་ད་ལྟ་མཉན་ཡོད་ས་དེ་ཆགས་བསྡད་ཡོད་རེད། དེ་འདྲ་ཡིན་དུས་གནའ་རབས་ཀྱི་གྲོང་ཁྱེར་རྙིང་པ་ཅིག་རེད། གཞན་ཡང་སྒྲུབ་བརྒྱུད་བསྟན་པའི་མངའ་བདག་འབྲི་གུང་སྐྱབས་མགོན་མཆོག་གིས་རླབས་ཆེན་གྱི་དགོངས་གཞི་ལྟར་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོར་མཉན་ཡོད་ནང་པའི་ཐེག་གསུམ་གཙུག་ལག་ཁང་དེ་གསར་བཞེངས་གནང་བ་མ་ཟད་མཉན་ཡོད་ནང་པའི་རིག་གཞུང་དུས་སྟོན་ཆེན་མོ་ཞེས་ལོ་ལྟར་འཚོགས་སྲོལ་ཡོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
ཡང་ཐའེ་ཝན་གྱི་དམག་མིའི་མདའ་དཔོན་ཟུར་པ་ཞིག་གཙོས་པའི་མི་ཁ་ཤས་ཀྱིས་རྒྱ་ནག་ཕྱིར་ཐའེ་ཝན་ཐོག་སོ་ལྟ་བྱས་པའི་དོགས་གཞིའི་འོག་དཔྱད་ཞིབ་བྱས་པའི་རྗེས་སུ་ཐའེ་ཝན་གྱི་དམག་མིས་དེ་རིང་རེས་གཟའ་ལྷག་པའི་ཉིན་གསང་མྱུལ་ལ་ཁ་གཏད་གདོང་ལེན་བྱ་རྒྱུའི་འབད་བརྩོན་བྱེད་ཤུགས་ཆེ་རུ་གཏོང་རྒྱུ་ཡིན་པའི་དམ་བཅའ་བཞག་འདུག་དེ་ཡང་རོའུ་ཊར་སི་ལས་ཁང་གིས་དེ་རིང་གནས་ཚུལ་སྤེལ་དོན་ལྟར་ན་འདས་པའི་ལོ་ཤས་ནས་བཟུང་རྒྱ་ནག་གིས་ཐའེ་ཝན་ཐོག་གསང་ཞིབ་མྱུལ་ལྟའི་ལས་འགུལ་སྤེལ་ཤུགས་ཆེ་རུ་བཏང་སྟེ་མང་གཙོའི་ལམ་ལུགས་ཐོག་ནས་གཞུང་འཛིན་བཞིན་པའི་གླིང་ཕྲན་དེའི་གཞུང་དང་ཞི་བའི་མི་མང་གི་འགོ་ཁྲིད་ཚོར་སོ་ལྟ་བྱེད་ཀྱི་ཡོད་པ་དཔྱད་ཞིབ་བྱས་རྗེས་ཤེས་རྟོགས་བྱུང་འདུག་ཐའེ་ཝན་གྱི་དམག་མིའི་མཁའ་ལམ་སྐྱེལ་འདྲེན་དང་དམིགས་བསལ་དམག་མིའི་མདའ་དཔོན་གཞོན་པ་རུས་མིང་ལ་ཤའོ་ཟེར་བ་ཞིག་གིས་རྒྱ་ནག་ཐེ་བའི་ཕྱི་རྒྱལ་གྱི་སྟོབས་ཤུགས་ཁག་དང། ཐའེ་ཝན་ནང་ཡོད་པའི་ཚོགས་པ་ཁག་ལ་ཐའེ་ཝན་གྱི་བདེ་སྲུང་གི་གསང་བའི་གནས་ཚུལ་ཕྱི་གྱར་བྱས་པའི་དོགས་གཞིའི་འོག་འཛིན་བཟུང་བཀག་ཉར་བྱས་ལུགས་ཐའེ་ཝན་གྱི་གཞུང་འབྲེལ་གསར་ལམ Central News Agency ཞེས་པས་གནས་ཚུལ་སྤེལ་བ་དེ་ལུང་འདྲེན་བྱས་འདུག་གོང་ཞུས་གནས་ཚུལ་ཐོག་དཔྱད་ཞིབ་བྱེད་མཁན་ཚོས་ཐའེ་ཝན་གྱི་བྱང་ཕྱོགས་གྲོང་ཁྱེར Taoyuan ནང་ཡོད་པའི་དམག་མི་སྤྱི་ཁྱབ་ལས་ཁུངས་ལ། བདུན་ཕྲག་འདིའི་ནང་སྔོག་བཤེར་བྱས་པའི་རྗེས་སུ་དམག་དཔོན་ཟུར་པ་བཞི་དང་རུས་མིང་ལ་ཤའོ་ཟེར་བའི་མདའ་དཔོན་ཟུར་པ་གཞོན་པ་དེས་གསང་བའི་བརྡ་ལན་སྤྲད་པའི་དོགས་གཞིའི་འོག་དཔྱད་ཞིབ་བྱེད་མུས་ཡིན་འདུག་ཐའེ་ཝན་གྱི་བདེ་སྲུང་ལས་ཁང་གི་དཔོན་རིགས་ཚོས་བསྒྲགས་གཏམ་ཞིག་སྤེལ་བའི་ནང་དམག་སྤྱི་ལས་ཁུངས་དེར་སྔོག་བཤེར་བྱས་སྟབས་གོང་ཞུས་མདའ་དཔོན་ཟུར་པ་དེ་གཙོས་པའི་དམག་མིའི་དཔོན་རིགས་ཟུར་པ་དེ་ཚོས་ཁྲིམས་འགལ་གྱི་བྱ་སྤྱོད་སྤེལ་བའི་ར་སྤྲོད་དཔང་རྟགས་གསལ་པོ་ཐོབ་སྐོར་བརྗོད་འདུག་ལ། ད་དུང་བསྒྲགས་གཏམ་དེའི་ནང་རྒྱ་ནག་དམར་ཤོག་ཚོགས་པས་ཐའེ་ཝན་དུ་གསང་ཞིབ་ནུས་ལྡན་ཆེད་ཐའེ་ཝན་ནང་སིམ་འཛུལ་བྱེད་མུས་ཀྱི་རྐྱེན་པས་ཐའེ་ཝན་གྱི་རྒྱལ་ཡོངས་དམག་མིས་གསང་ཉུལ་ལ་ཁ་གཏད་གདོང་ལེན་གཅོག་རྒྱུའི་ཤེས་ཡོན་ཡར་རྒྱས་གོང་འཕེལ་གཏོང་རྒྱུ་མ་ཟད་གནད་དོན་དེའི་སྐོར་མང་ཚོགས་ལ་གོ་རྟོགས་སྤེལ་རྒྱུ་ཡིན་ལུགས་བཀོད་པའི་ཁ་སྣོན་འདུག། ཐའེ་ཝན་རྒྱལ་ཁབ་དང་མི་དམངས་བཙོང་རྒྱུའི་ཁྲིམས་འགལ་ནག་ཉེས་ཀྱི་བྱ་སྤྱོད་སྤེལ་བ་ཤེས་རྟོགས་བྱུང་བར་སེམས་སྐྱོ་པོ་བྱུང་ལུགས་ཀྱང་བརྗོད་ཡོད་པའི་གནས་ཚུལ་འདུག། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་ད་ཆ་ཨ་མེ་རི་ཁའི་གྲོང་ཁྱེར་ཤི་ཀ་གོའི་ནང་གི་ཨིལ་ལིའུ་ནོའི་ཨིས་གཙུག་ལག་སློབ་གྲྭ་ཆེན་མོའི་ནང་སྨན་རྫས་ཐོག་འབུམ་རམས་པའི་ཞིབ་འཇུག་སློབ་གཉེར་གནང་མཁན་ཚེ་རིང་བཀྲ་ཤིས་ལགས་སུ་ཁོང་གི་སློབ་སྦྱོང་གི་བརྒྱུད་རིམ་སྐོར་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་རྒྱ་གར་བྷེ་ལ་ཀུ་པེ་བོད་ཕྲུག་ཁྱིམ་སྡེ་ནས་སློབ་སྦྱོང་གནང་དེ་རྗེས་འཛིན་རིམ་བཅུ་གཅིག་དང་བཅུ་གཉིས་བོད་ཕྲུག་ཁྱིམ་སྡེ་སེ་ལ་ཀུའི་ལ་ཡང་སློབ་སྦྱོང་གནང་བྱས། ཨ་ནི་རང་ཉིད་ཀྱི་འབད་བརྩོན་གྱི་ཐོག་ནས་ནོར་ཝེ་གྱི་ནང་ལ་ཡང UWC ལ་ཚུད་གནང་པའི་སློབ་ཕྲུག་ཚེ་རིང་བཀྲ་ཤིས་ལགས་ཁོ་རང་གིས་སློབ་སྦྱོང་གནང་པའི་བརྒྱུད་རིམ་གྱི་ཐོག་ནས་ད་ད་ཆ་ཨ་མི་རི་ཀའི་ནང་ལ་ཡང་ཉེ་བའི་གཙུག་ལག་རབ་འབྱམས་པ་གནང་ཚར་བ་དང་ད་མུ་མཐུད་ཤི་ཀ་གོ་ཨི་ལི་ནོའི་གཙུག་ལག་སློབ་གྲྭ་ཆེན་མོའི་ནང་ལ་འབུམ་རམས་པའི་སློབ་སྦྱོང་མུ་མཐུད་གནང་ཡས་དབུ་འཛུགས་དེ་འདྲས་གནང་ཡོད་པའི་སྐོར་གྱི་ཁོ་རང་གི་ཤེས་ཡོན་བརྒྱུད་རིམ་གྱི་ལོ་རྒྱུས་ཅིག་གསན་མཁན་རྣམ་པ་ཚོར་སྙན་སྒྲོན་ཞུ་གི་ཡིན། དེ་ཞུ་དགོས་ཡས་དེ་དེང་སང་བོད་པའི་སློབ་ཕྲུག་མང་པོ་ཅིག་གིས་བཙན་བྱོལ་སྤྱི་ཚོགས་ཀྱི་བསླབ་གྲྭ་ཁག་གི་ནང་ལ་ཡང་བསླབ་གྲྭ་འགྲིམས་ཚར་བའི་རྗེས་ལ་ནི་སོ་སོའི་ཤེས་ཡོན་ཐོག་ལ་ཡང་འབད་བརྩོན་གནང་བྱས་ཨ་ནི་ཕྱི་རྒྱལ་གྱི་གཙུག་ལག། སློབ་གྲྭ་ཆེན་མོ་དེ་ཚོའི་ནང་ལ་ཡང་འཛུལ་ཐུབ་པའི་གནས་སྟངས་དེ་འདྲ་བྱུང་ཕྱིན་ཚང་མ་སློབ་སྦྱོང་ཡག་པོ་གཅིག་གི་ཆགས་འགྲོ་གི་རེད་སློབ་སྦྱོང་གོ་སྐབས་བཟང་པོ་ཞིག་ཐོབ་ཀྱི་ཡོད་རེད་དེའི་ཐོག་ནས་ང་རང་ཚོའི་བོད་པའི་སློབ་ཕྲུག་དེ་ཚོ་སློབ་གྲྭ་དེ་ཚོའི་ནང་ལ་ཡང་ཚུད་ཡ་ལ་ཐབས་ཤེས་དང་བརྒྱུད་ལམ་ག་རེ་ཡོད་མེད་ཀྱི་སྐོར་ལ་ཡང་ངོ་སྤྲོད་ཅིག་ཞུས་ན་བསམ་པ་བྱུང་བྱས་ཙང་ཚེ་རིང་བཀྲ་ཤིས་ལགས་དང་བཀའ་མོལ་ཞུ་གི་ཡིན་ཚེ་རིང་བཀྲ་ཤིས་ལགས་བཀྲ་ཤིས་བདེ་ལེགས།
ཚང་མ་ལ་བཀྲ་ཤིས་བདེ་ལེགས་དེ་རིང་གོ་སྐབས་གནང་བ་ལ་ནི་བཀའ་དྲིན་ཆེ་ཞུ་ཡིན།
གོང་ལ་ཡང་ངས་ཁྱེད་རང་གི་སླབ་གྲྭའི་ལོ་རྒྱུས་མདོར་བསྡུས་ཅིག་ཞུས་ཡོད་ད་སླབ་གྲྭའི་སྐབས་ཀྱི་གནས་ཚུལ་དེ་ཚོའི་སྐོར་ལ་ཡང་ང་ཚོ་ཡང་སྐྱོར་ལྡབ་སྐྱོར་བྱས་ནས་བཀའ་མོལ་ཞུ་མི་དགོས་པའི་ཐོག་ནས་ཁྱེད་རང UWC ནོར་ཝེ་ཡི་ནང་ལ་ཡང་འཛིན་རིམ་བཅུ་གཅིག་དང་བཅུ་གཉིས་གནང་ཡག་གི་སློབ་ཡོན་ཐོབ་གནང་བ་རེད་དེའི་རྗེས་ནས་ཨ་ནི་སོ་སོའི་ཐབས་ཤེས་གནང་བྱས་ཨ་མི་རི་ཀའི་གཙུག་ལག་སླབ་གྲྭའི་ནང་ལ་ཡང་ཚུད་ཐུབ་པ་བྱུང་ཡོད་རེད། ཁྱེད་རང་ཨ་ཡོ་བ་གི Wartburg གཙུག་ལག་སློབ་གྲྭའི་ནང་ལ་ཡར་ལོ་བཞི་སེམས་ཁམས་རིག་པའི་ཐོག་ལ་སློབ་སྦྱོང་གནང་འདུག་དེ་ནས་ད་ད་ལྟ Illinois གི་གཙུག་ལག་སློབ་གྲྭ་ཆེན་མོ Chicago ལ་ཡོད་པ་དེ་ཁྱེད་རང་མུ་མཐུད་ནས་ཞིབ་འཇུག་གི་སློབ་མ་གནང་ཡག་དེ་དེའི་བར་དུ་སླེབས་ཡག་གི་ཐབས་ལམ་མ་བཟུང་ནས་ག་འདྲས་སེ་བྱུང་སོང་དེ་འགྲེལ་བཤད་ཞིག་གནང་དང།
ད་ལྟ་ཝར་སྦག་དང་ནི་ཨེ་ལོ་ནོའི་མཐོ་སློབ་ཆེ་བ་ག་འདྲས་ནི་སླེབས་ཡོད་པ་དེའི་ཐོག་ལ་རོབ་ཙམ་བརྗོད་ཞུ་བསམས་ཨ་ནི་ཝར་སྦག་གཙུག་ལག་སློབ་གྲྭ་དེ་ནི་ང་ཚོ་ད་ལྟ UWC ནོར་ཝེ་ཡོད་དུས་ཙམ་ན་ནི་ཐོ་གཞུང་གཅིག་ཡོད་རེད་ར་ཨ་ནི་ཐོ་གཞུང་དེ་ནང་ནི་གཙུག་ལག་སློབ་གྲྭ་ལྔ་བཅུ་ཅིག་གི་ནི་མིང་ཡོད་རེད་ཨ་ནི་དེ་ནས་ཝར་སྦག་དེ་ངས་བདམས་ཡིན་ག་རེ་བྱས་ཟེར་ན་ཁོ་ཚོ་གི་སྐྱེ་དངོས་ཚན་རིག་གི་སྡེ་ཚན་དེ་དཔེ་ཡག་པོ་འདུག་ར་ཨ་ནི་དེ་བྱས་ཙང་ཨ་ནི་ང་རང། ཡིག་རྒྱུགས་གྲུབ་འབྲས་ཉེར་གསལ་ཞིག་ཡོད་སྐབས་དེ་དུས་དེའི་ཆེད UWC ཡོད་དུས་ཙམ་ནས་འཁྲུག་པོ་རོགས་བྱེད་བྱས་ཡིན། འཛུལ་ཞུགས་བྱས་ཚང་མ་ལ་འཛུལ་ཞུགས་བྱས། དེ་སོང་ཙང་ཝར་སྦག་ལ་ཚུད་སོང། ཉིས་སྟོང་བཅུ་དགུ་ལ་ཝར་སྦག་ལ་ཀླད་རྩའི་ཚན་རིག་དང་ཀམ་པུ་ཏར་ཚན་རིག་དེ་འདྲ་གཉིས་སྦྱངས་ཡིན། ལོ་བཞིའི་རྗེས་ལ Illinois གཙུག་ལག་སློབ་གྲྭ་ཆེན་མོ་དེ་ཚུད་སོང། ད་ལོ་ཕྱི་ཟླ་བརྒྱད་པའི་ཟླ་མཇུག་ལ་ཕར་སློབ་སྦྱོང་བྱེད་གར་འགྲོ་གི་ཡོད། དེ་ཚུད་སྟངས་ཚུད་ལུགས་དེ་ག་འདྲ་ཟེར་ན། གཙོ་བོ་ང་རང་ལོ་རིམ་གསུམ་པ་གི་དབྱར་ཁའི་གུང་སེང་ལ་མེ་ཡོ་གཙུག་ལག་སློབ་གྲྭ་ཆེན་མོ་ལ་དངོས་སྦྱོང་ཟླ་བ་གཉིས་དང་ཕྱེད་ཀ་བྱས་ཡིན། Internship། ལགས་ར།

ཕྲ་ཕུང་གསོད་མཁན་གྱི་ཕྲ་ཕུང་འདྲ་འདི་མང་པོ་ཡོད་ན་ནི། རྫས་ག་ཚོད་གཟུགས་པོ་འབྲས་ནད་ལ་མཁས་པར་ཤི་ནས་ནི་འབྲས་ནད་ཀྱི་ལག་ཆ་མ་བཟུང་ན Stem Cell བེད་སྤྱོད་བཏང་བྱས་ནི་འབྲས་ནད་ཡང་བསྐྱར་གསོད་བྱས་ཙང་ནི་རྫས་དེ་ཚོ་བེད་སྤྱོད་མ་ཡོང་བ་བྱེད་ད་འདི་ལ Chemo Resistant ནད་དང་ངོ་བོ་འདི་འདྲ་རུ་དམིགས་བསལ་ད་ལྟ SOX10 ནད་ཀྱི Gene འདི་ཧ་གོ་སོང་ད་གང་ཅིའི་ལས་ཆ་དེ་འདྲ་རུ་བྱས་ནི་སྐབས་དེ་དུས་སློབ་ཕྲུག་འདྲའི་མཉམ་དུ་གཙུག་ལག་སློབ་གཉེར། ཆེན་མོ་ཁོ་རང་ནང་སློབ་ཕྲུག་འདྲ་མཉམ་འབྲེལ་བ་བྱུང་ཕན་ཚུན་ཉམས་མྱོང་འདི་ཚོ་ངས་དེ་འདྲ་ཅིག་ནས་ང་གཙུག་ལག་སློབ་གཉེར་ཆེད་ཡང་ན་འབྲེལ་བའི་འདོད་པ་བྱུང་སོང་ད་ནི་དམིགས་བསལ་བརྗོད་གཞི་མ་བཟོས་ན་འོ་དེ་རྗེས་ལ་ངས་འཕྲོ་མཐུད་ཕྱིན་ན་འགྲིག་གི་རེད་ཡིན་ན་ཡང་ད་ད་ལྟ་འདི་དངོས་སྦྱོང་འདི་དཔེ་ཕན་ཐོགས་སོང་ར་ནི་སྤྱི་དང་ང་རང་ཝར་སྦག་གཙུག་ལག་སློབ་གྲྭ་ཁོ་རང་ལ་ནི་འཛུལ་ཞུགས་བྱེད་གོ་སྐབས་མང་པོ་ལས་ང་རང་སློབ་གྲྭ་ལ། Computer ཚན་རིག་ཚོགས་པ་དང Google གྱི་ཚོགས་པ་གཉིས་འགོ་བཙུགས་ཡིན། དེ་ཚོ་གོ་སྐབས་ཡག་པོ་རག་སོང་ནི་ཅིག་འགན་འཁྱེར་གྱི་གོ་སྐབས་དང་མི་ཕར་ཚུར་སྐད་ཆ་བཤད་ཡ་གྱི་ནི་སྒྱུ་རྩལ་དེ་ཚོ་ཤེས། དེ་ཚོ་གྱིས་ནི་ང་རང་མ་འོངས་པ་གཙུག་ལག་སློབ་གྲྭ་ཆེ་ལ་ཕན་ཐོགས་དང་དེ་གྱིས་དེ་ཚོ་ཚང་མ་ཉམས་མྱོང་དེ་ཚོ་ནི་ཡང་བ་གཙུག་ལག་སློབ་གྲྭ་ཆེན་མོ་གྱི་འཛུལ་ཞུགས་བྱེད་དུས་ཙམ་ནས

Wartburg གཙུག་ལག་སློབ་གྲྭ་ནང་ལོ་བཞི་རིང་གང་ཉེ་བའི་གཙུག་ལག་རབ་འབྱམས་གནང་ཚར་ནི་ཨ་ནི་ཐད་ཀར་གཙུག་ལག་རབ་འབྱམས་གནང་མ་དགོས་པ་བྱས་ཞིབ་འཇུག་གི་ནང་ལ་ཡ་ཕེབས་ཡ་གི་ལམ་ཁ་དེ་ག་འདྲ་ཡིན་ན་སྤྱིར་བཏང་ཡིན་ནའང་ཅིག་ཉེ་བའི་གཙུག་ལག་རབ་འབྱམས་ད Bachelor's སོགས་ར་དེ་ཐོན་ཚར་བའི་རྗེས་ལ་ཡ Master གནང་དགོས་ཀྱི་ཡོད་རེད་ཨ་ནི་དེ་ནས MPhil བྱས།

ནི་ཁོ་ཚོ་གི་སྐྲའི་ཆེ་དེ་འདྲས་རེད་ཤག། ད་ཁྱེད་རང་རྒྱ་གར་ནས་སློབ་གྲྭ་འགྲིམས་དེ་ནས་ད་རྒྱལ་ཁབ་གཞན་པ་ཡོ་རོབ་ནང་ནོར་ཝེ་ལ་ཕེབས་ད་ད་ཆ་ཨ་མི་རི་ཀའི་ནང་ལ་ཕེབས་བྱས་བྱས་སློབ་སྦྱོང་གི་ཅིག་སློབ་གྲྭ་འདང་མ་སུ་ནས་མང་པོ་ཅིག་གནང་ཚར་ནི་ཁྱེད་རང་ལ་ཉམས་མྱོང་ཞེ་པོ་ཅིག་བྱུང་ཡོད་རེད་དེ་འདྲ་ཡིན་དུས་རྒྱལ་ཁབ་གསུམ་ནང་གི་སློབ་སྦྱོང་གནང་བའི་ཉམས་མྱོང་གི་ཐོག་ནས་ཁྱེད་རང་ཅིག་ཕར་ཚུར་བསྡུར་བ་རེ་ཞིག་གནང་བ་ཡིན་ན་སློབ་སྦྱོང་གི་གོ་སྐབས་དང་ཨ་ནི་སློབ་སྦྱོང་གི་ཚད་གཞི་དེ་ཚོ་ག་འདྲ་ར་ཅིག་གི་ཁྱད་པར་ཅིག་ཁྱེད་རང་གིས་གཟིགས་ཡོད་ན། ད་ཕན་ཚུན་བསྡུར་བ་བྱས་ན། ངས་སློབ་གྲྭ་སྤྱི་ཡོངས་ཀྱི་ཧ་གོ་མ་སོང་ཡིན་ན་ང་རང་སློབ་སྦྱོང་བྱེད་ས་བོད་ཁྱིམ་ནས་ཡིན་དུས་ཙམ་ནས་བོད་ཁྱིམ་རྒྱ་གར་ནང་རེད་པ། བོད་ཁྱིམ་གྱི་ནི་སློབ་སྦྱོང་དེ་དཔེ་དེ་འདུག་སློབ་ཕྲུག་ལ་ནི་ཅིག། བོད་རིག་གཞུང་དང་ནི་ཡང་བོད་ཀྱི་སྲོལ་རྒྱུན་འདི་ཚོར་དོ་སྣང་ཤུགས་ཆེན་པོ་བྱས། སློབ་ཕྲུག་ཡིན་ནའི་སོ་སོ་ལུང་པ་ལ་ཤ་ཞེན་དང་སོ་སོ་ལུང་པ་ལ་ག་རེ་ཟེར་དགོས་རེད། ང་རྒྱལ་དཔེ་ཆེན་པོ་འདུག་ར་འདི་དཔེ་ཡག་པོ་འདུག་སློབ་ཕྲུག་འདི་ཚོ་གིས་ཚང་མ་བརྩོན་འགྲུས་ཆེན་པོ་དེ་འདྲས་རེད་ཤ་ར་གཞན་པ་ད་ལྟ་ནོར་ཝེ་དང་ཨ་རི་ལ་འགྲོ་དུས་ཙམ་ནས་སློབ་ཕྲུག་དེ་འདྲས་ངས་མཐོང་མ་སོང་ར་སོ་སོ་ལུང་པ་ལ་ཤ་ཞེན་དང་དེ་འདྲས་དཔེ་དཀོན་པོ་རེད་ཤ་ང་ཚོ། བོད་ཁྱིམ་གྱི་ནི་སློབ་གྲྭ་དང་དེ་ཚོ་དཔེ་འདུག་ནི། ནོར་ཝེ་ཡོད་དུས་ཙམ་ནས་ནོར་ཝེ་གྱི་སློབ་ཕྲུག་དེ་ཚོ་དཔེ་དེ་རེད་བཞག་འཛམ་གླིང་ཡོངས་ཁྱོན་ཡོངས་ཀྱི་བསམ་བློ་བཏང་ཐུབ་མཁན་སློབ་ཕྲུག་ཅིག་རེད་བཞག་ཁོ་ཚོ་ཡང་ད་འདི་ནི་ཨ་རིའི་སློབ་ཕྲུག་ནང་དེ་འདྲའི་དཀོན་པོ་རེད་བཞག་ཨ་རིའི་གྱི་མི་དེ་ཚོ་ཡང་དཔེ་དེ་འདུག་མཐུན་རྐྱེན་འཛོམས་པོ་ག་རེ་ཟེར་ན་དངོས་སྦྱོང་དགོས་ན་དངོས་སྦྱོང་རག་ཆོག་ཆོག་ཡིན་དེ་དེ་འགྲམ་དེ་མ་ནི་ཚོགས་པ་དང་ག་བ་ལ་འཛུལ་ནའི་འཛུལ་ཆོག་ཆོག་འགྲོ་འདུག་ནི་ཨ་རིའི་གྱི་སློབ་ཕྲུག་དང་དེ་ཚོ་དཔེ་དེ་འདུག་དམིགས་ཡུལ་ཆེན་པོ། འཛིན་མཁན་རེད་ཤ་ཨ་རི་གི་ལུང་པ་ཁོ་རང་མ་རྩ་ཅན་གྱི་ལུང་པ capitalist ལགས་ར་མ་རྩ་ཅན་འོ་དེ་ཡིན་དུས་ཙམ་ནས་ཨ་རིའི་སློབ་ཕྲུག་དེ་ཚོ་གིས་ཨ་རི་གི་གཉིད་ལམ་ལ་ནི་ཁོ་ཚོ་བཤད་སྲོལ་འདུག American Dream ལ་ནི་དེ་འདྲའི་དངུལ་བསག་སྟངས་དེ་དེ་འདྲའི་སྐོར་ལ་དཔེ་ཡག་པོ་ཤེས་ཀྱི་འདུག་སློབ་ཕྲུག་དེ་ཚོ་ག་དུས་ན་ཕུགས་རྒྱང་རིང་པོ་དེ་འདྲའི་བསམ་བློ་བཏང་ཐུབ་མཁན་ཅིག་རེད་ཤ་མཐུན་རྐྱེན་དང་དེ་ཚོ་སྣ་ཁ་འཛོམས་པོ་དེ་ཚོ་ཡིན་ན་ཡང་རྒྱ་གར་དང་ནོར་ཝེ་དེ་མ་ནང་དཀོན་པོ་རེད་ཤ་ཡིན་ནའི་ལེ་ཨ་རི་ལ་སྐྱོན་ཆ་མ་བཟོ་ན་སློབ་ཕྲུག་དེ་ཚོ་སློབ་གྲྭ་བཙུགས་ཚུན་ཙམ་ནས་སློབ་གྲྭའི་ཀྱི་བུ་ལོན་དཔེ་མང་པོ་འདུག་དེ་སྐྱོན་ཆ་དྲུག་དེ་ཆ་དྲུག་འདུག། དེ་ཨ་ཚེ་བཀྲིས་ལགས་ཁྱེད་རང་ལ་ཡག་ད་དྲི་བ་མཐའ་མ་དེ University of Illinois དེ་ཨ་མི་རི་ཀའི་ད་གྲོང་ཁྱེར་ཤི་ཀ་གོ་ན་ཡོད་པ་དེ་ནང་ལ་ད་ཁྱེད་རང་ཞིབ་འཇུག་གི་སློབ་སྦྱོང་མུ་མཐུད་གནང་ཡག་རེད་འདུག་ཞིབ་འཇུག་གནང་ཡག་གི་སློབ་སྦྱོང་དེ་ད་འབུམ་རམས་པ་ཞུ་དགོས་ར་དེ་ལོ་དྲུག་རིང་ལ་གནང་ཡག་རེད་འདུག་ག་ཞིབ་འཇུག་དེ་ཞིབ་ཡུལ་ག་རེ་ཐོག་ལ་ཡག་གནང་ཡག་ཡིན་པས། སློབ་སྦྱོང་ཞིབ་ཡུལ་འདི་ད་ལྟ་ཐག་ཆོད་བྱུང་ཡོད་མ་རེད། སྤྱིར་བཏང་གཙུག་ལག་ཆེན་མོ་འགྲོ་དུས་ཙམ་ནས་ལོ་དང་པོ་དེ་ནི་སློབ་སྦྱོང་ག་རེ་བྱས་ཡོད་མེད་དེ། ཐག་གཅོད་བྱེད་ཡག་གི་གོ་སྐབས་དེ་རེད་ཟླ་བ་གསུམ་གསུམ་རྒན་ལགས་གསུམ་འགྱུར་བ་འགྲོ་གི་རེད་རྒན་ལགས་མ་འདྲ་བ་ནི་ལས་འཆར་མ་འདྲ་བ་ཡོད་ར་ང་རང་རྒན་ལགས་དང་པོ་དེ Dr. Riley གི་ཟུག་སྨན་ཡོད་དོ་ཟུག་སྨན་བཟོ་ཡག་གི་ནི་དེ་རེད་ལས་འཆར་གཉིས་པ་དེ་ད་ལྟ migraine། དང་འོ་དེ་གི་ལས་འཆར་རེད། གསུམ་པ་འདི་ད་ལྟ་ཐག་ཆོད་བྱུང་མ་སོང་ཡིན་ནའི་འདི་ཚོ་གསུམ་ནང་ལ་ནི་གཅིག་གདམ་གྱི་ཡིན་ཡང་གཅིག་གདམ་ཡིན་ལོ་དྲུག་དོ་སྣང་པའི་སློབ་སྦྱོང་དེ་ག་རང་བྱེད་ཀྱི་འཆར་གཞི་ཡོད། ད་ལྟ་གོང་དུ་བཀའ་མོལ་ཞུ་ས་དེ་ཨ་མི་རི་ཀའི། སི་ཀཱ་གོ་གྲོང་ཁྱེར་ནང་གི་ཨེ་ལི་ནོའི་གཙུག་ལག་སློབ་གྲྭ་ཆེན་མོའི་ནང་ལ་སྐབས་མུ་མཐུད་ཞིབ་འཇུག་གནང་བྱས་ནས་འབུམ་རམས་པ་གི་སློབ་སྦྱོང་གནང་མཁན་ནི་བོད་པའི་སློབ་ཕྲུག་སློབ་བུ་ཚེ་རིང་བཀྲ་ཤིས་ལགས་རེད། རང་གིས་སློབ་སྦྱོང་གནང་བའི་བརྒྱུད་རིམ། རྒྱ་གར་བོད་ཕྲུག་ཁྱིམ་སྡེའི་སློབ་གྲྭ་ནས་སློབ་སྦྱོང་གནང་བྱས། དེ་ནས་རིམ་པས་སོ་སོའི་འབད་རྩོལ་དང་ཧུར་བརྩོན་གྱི་ཐོག་ནས་ཕྱི་རྒྱལ་གྱི་གཙུག་ལག་སློབ་གྲྭའི་ནང་ལ་ཡང་སློབ་འཇུག་ཐུབ་པ་བྱུང་བའི་བརྒྱུད་རིམ་རེད། རྣམ་པ་ཚོར་ད་ལྟ་དེ་སྙན་སྒྲོན་ཞུ་ཡས་དེ་བོད་པའི་གཞོན་སྐྱེས་མང་པོ་ཅིག་གི་སློབ་སྦྱོང་ཡག་པོ་བྱུང་གོ་སྐབས་སྔ་མ་དང་མ་འདྲ་བཟང་རུ་ཕྱིན་ཡོད་རེད་ཡིན་ནའི་ད་གོ་སྐབས་དེ་ཚོ་ལེན་ཡག་ལ་ཡག་ཐབས་ལམ་དང་དེ་ཚོ་ག་རེ་ཡོད་མེད་ཀྱི་ཐོག་ནས་ཚང་མ་ལ་ཡང་ལམ་སྟོན་གྱི་ཚུལ་དུ་སྙན་སྒྲོན་ཞུས་པ་ཡིན། ལས་རིམ་དེའི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན་རྣམ་པ་ཚོས་ལས་རིམ་འདི་གསན་པར་ཐུགས་རྗེ་ཆེ།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཉིས་སྟོང་བཅུ་གསུམ་ལོའི་ཟླ་བ་དང་པོའི་ཚེས་བདུན་ནས

ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་རྗེས་འབྲང་བ་རྣམས་ལ་མཚོན་ན། སྟོན་པ་བཅོམ་ལྡན་འདས་ཀྱིས་ཆེས་ཐོག་མར་འཁོར་ལྔ་སྡེ་བཟང་པོ་ལ་བདེན་པ་བཞི་ཡི་ཆོས་འཁོར་བསྐོར་བའི་གནས་དེ་ཉིད་ཀྱང། ཡུལ་ཝ་ར་ཎ་སིའི་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་སུ་འབོད་པ་དེ་ཡིན་པས། ཤིན་ཏུ་གལ་འགངས་ཆེ་བའི་གནས་མཆོག་ཅིག་ཡིན་སྟབས། སྟོན་པ་མྱ་ངན་ལས་འདས་ནས་ལོ་ངོ་ཉིས་སྟོང་དྲུག་བརྒྱ་ལྷག་གི་རྗེས་སུ། སྟོན་པ་བཅོམ་ལྡན་འདས་ཀྱིས་བྱིན་གྱིས་བརླབས་པའི་གནས་མཆོག་དེ་ཉིད་དུ། འཕགས་མཆོག་ཕྱག་ན་པད་མོ། རྒྱལ་དབང་བརྩེ་བའི་གཏེར་ཆེན་གང་ཉིད་ཀྱིས། འཛམ་གླིང་ཤར་ལྷོ་ནུབ་བྱང་གི་དད་ལྡན་ཆོས་ཞུ་བ་སྟོང་ཕྲག་མང་པོ་འཛོམས་པའི་ཚོགས་ལ། རྒྱལ་སྲས་ཆེན་པོ་ཞི་བ་ལྷས་མཛད་པའི་བྱང་ཆུབ་སེམས་སྦྱོང་གི་གདམས་པ་སྟེ། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་དེ་ཉིད་ལ། འཆད་ཉན་གྱི་གོ་སྐབས་ཤར་བ་དེ་ནི། ཡང་ཡང་རྙེད་ཐབས་མེད་པའི་དུས་ཚོད་རིན་ཐང་བྲལ་བ་ཞིག་ཡིན། རྒྱུ་མཚན་དེ་འདྲའི་དབང་གིས། མགོན་པོ་མཆོག་ཉིད་ཀྱིས་ཐུན་མོང་མ་ཡིན་པའི་ཕྱག་སྲོལ་ལྟར། གསུང་ཆོས་རྒྱས་པ་གནང་བའི་སྐབས་སུ། ཐོག་མར་པཱ་ལིའི་སྐད་ཡིག་ཏུ་བཞུགས་པའི། བཀྲ་ཤིས་པའི་མདོ་དེ་ཉིད་ལ་གནས་བརྟན་སྡེ་པའི་དགེ་འདུན་པ་དག་གིས་སྒྲོག་འདོན་གནང་གི་ཡོད་པ་དང། དེ་ནས་ལེགས་སྦྱར་སྐད་ཡིག་ཏུ་བཞུགས་པའི་ཤེས་རབ་སྙིང་པོ་སྒྲོག་འདོན་བྱས་པ་དང། གསུང་ཆོས་ལ་མི་ཚོགས་མང་པོ་འཛོམས་པའི་གོ་སྐབས་དང་བསྟུན་ནས་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་སྤྱི་ཁོག་ངོ་སྤྲོད་གནང་གི་ཡོད་པ་ལྟར་ད་རེས་ཀྱང་རིམ་པ་དེ་དག་ཡར་ལྡན་མཛད་པ་དེས་ནང་པའི་རྗེས་འཇུག་པ་རྣམས་དང། ནང་བསྟན་ཆོས་ལུགས་ལ་རོལ་མྱོང་བྱ་འདོད་མཁན་དག་ལ་གལ་འགངས་ཤིན་ཏུ་ཆེ་བའི་གྲོགས་དང་དངོས་གྲུབ་ལྟ་བུ་ཞིག་ཡིན། ཡ་ད་ད་རེས། གནས་མཆོག་ད་སཱར་ནཱཐ་དེ་ཡ་ཨ་ནི་ད་ཅིག་མང་ཚོགས་ཆོས་འབྲེལ་བྱ་བྱས་ད་འདུག་ས་རེད་བཅོམ་ལྡན་འདས་རང་ཉིད་ཀྱི་ད་ཆོས་འཁོར་དང་པོ་བསྐོར་སའི་གནས་ད་ཁྱད་པར་ཅན་ཆགས་ཏེ་ཡོད་རེད་ཨ་ནི་ཧིན་རྡུ་གི་ཆོས་བརྒྱུད། ཀྱི་དད་མི་གང་དག་པའི་དུང་ཕྱུར་མང་པོ་དག་པས་དེ་ནས་དེ་རྩ་ཆེན་པོ་ཞེ་དྲག་རྩིས་བྱས་ཡོང་དེ་ཀྱི་ད་གནས་ཁྱད་པར་ཅན་ཞིག་ཆགས་ཏེ་ཡོད་རེད་ཨེ་ནི་དེ་ལྟར་ཆོས་འབྲེལ་ཞུ་ཡག་འདི། བྱང་ཆུབ་སེམས་དཔའ་ཞི་བ་ལྷས། བྱང་ཆུབ་སེམས་སྦྱོང་གི་གདམས་པ།

ད་དེ་ཞུ་གི་དེ། ལེགས་སྦྱར་སྐད་ནང་ལ་ཤེས་རབ་སྙིང་པོ། བོད་གངས་ཅན་གྱི་ལྗོངས་ཀྱི་སངས་རྒྱས་ཀྱི་ཆོས་བརྒྱུད་འདི་དཔལ་ནཱ་ལེནྡྲ་ནས་ད་བྱང་ཆུབ་སེམས་དཔའ་ཞི་བ་འཚོ་ཆོས་རྒྱལ་གྱིས་གདན་ཞུ་གནང་ཨ་ནི་སློབ་དཔོན་ཐུགས་རྗེ་ཅན་གྱིས་མི་དང་མི་མིན་གྱི་དཔེ་འགལ་རྐྱེན་མཐའ་དག་ཕར་སེལ་བའི་ཕྱག་རོགས་གནང

སྐབས་འདིར་ང་ཚོས་གསལ་པོར་ངེས་དགོས་པའི་དོན་དག་གལ་ཆེན་ཞིག་ཡོད་པ་ནི། དཔལ་ནཱ་ལེནྡྲའི་ཆོས་བརྒྱུད་ཀྱི་རྨང་གཞི་གཙོ་བོར་གྱུར་པའི་ལུང་སྡེ་སྣོད་གསུམ་གྱི་རིམ་པ་དེ་དག་ནི། པཱ་ལིའི་སྐད་ཡིག་ཏུ་བཞུགས་པ་དང་གཅིག་མཚུངས་ཡིན་པ་སྟེ། དཔེར་ན་ཚུལ་ཁྲིམས་ཀྱི་བསླབ་པའི་ཁོངས་གཏོགས་ཏེ། སོ་ཐར་གྱི་སྡོམ་པའི་སྐོར་དེ་དག་ཀྱང། སྡེ་ཚན་རེ་ཟུང་ལ་རྒྱས་བསྡུས་ཅུང་ཙམ་རེ་ཡོད་པ་མ་གཏོགས། ལེགས་སྦྱར་དང། པཱ་ལིའི་སྐད་ཡིག་ཏུ་བཞུགས་པ་གཉིས་ཆ་འདྲ་མཚུངས་ཡིན་ན་ཡང། ནང་པའི་རྗེས་འཇུག་པ་མ་ཡིན་པའི་ཕྱི་ལོགས་ཀྱི། ཕྱི་ལོགས་ཀྱི། རྒྱུས་མངའ་དེ་ཙམ་མེད་མཁན་དག་ཕར་བཞག་ནས། ནང་པའི་ཆོས་བརྒྱུད་གཅིག་པ་མང་པོ་ཞིག་གིས་ཀྱང། པཱ་ལིའི་སྐད་ཡིག་དང། ལེགས་སྦྱར་སྐད་ཡིག་ཏུ་བཞུགས་པའི་ཆོས་ཚན་དག་ཧ་ལམ་འབྲེལ་མེད་དོན་གཞན་ལྟ་བུར་མཐོང་གི་ཡོད་པ་དེ་ནི། ཆ་རྒྱུས་མ་ལོན་པའི་ལྟ་ཚུལ་ནོར་འཁྲུལ་ལྡན་པ་ཙམ་ཞིག་ཀྱང་མིན་པར། ཆོས་བརྒྱུད་ཕན་ཚུན་གྱི་བར་ལ་གོ་ནོར་ཐེབས་པ་དང། ལྟ་ཚུལ་ངན་པ་ཆགས་པའི་རྒྱུ་རྐྱེན་དུ་གྱུར་དང་འགྱུར་བཞིན་ཡོད་པ་དེ་ཚོ་ནི་ཉམས་ཞིབ་ལ་མི་བརྩོན་པར། གཡམ་རྒྱུག་ཁོ་ནའི་ངང་མི་ཚེ་སྐྱེལ་མཁན་གྱི་ཆོས་ལུགས་པ་དག་གི་ཞན་ཆ་དང་ཐལ་ཆ་ཆེན་པོ་ཞིག་ཡིན། དེ་ཡང་བྱང་ཆུབ་སེམས་དཔའི་སྡེ་སྣོད་ཀྱི་ཁོངས་གཏོགས་ཏེ། མངོན་པ་གོང་མའི་ཆོས་ཚན་མང་དག་ཅིག་ལེགས་སྦྱར་སྐད་ཡིག་ཏུ་བཞུགས་པ་དང། མགོན་པོ་ཀླུ་སྒྲུབ་དང། འཕགས་པ་ཐོགས་མེད་སོགས་དཔལ་ནཱ་ལེནྡྲའི་མཁས་མཆོག་དེ་དག་གིས་ལེགས་སྦྱར་དུ་བཞུགས་པའི་ཤེར་ཕྱིན་གྱི་ཆོས་སྐོར་སོགས་ལ་འགྲེལ་བཤད་བསྐྱོན་པ་ཕལ་ཆེར་ཀྱང་ལེགས་སྦྱར་སྐད་ཡིག་ཏུ་བཞུགས་པ་དང། རྒྱུ་མཚན་དེ་ལ་བརྟེན་ནས་བོད་བརྒྱུད་ནང་བསྟན་འདི་ཉིད་གཙོ་བོར་ལེགས་སྦྱར་གྱི་ཆོས་བརྒྱུད་དམ་ལེགས་སྦྱར་སྐད་ཡིག་ཏུ་བཞུགས་པའི་ཆོས་བརྒྱུད་གཙིགས་འཛིན་བྱེད་མཁན་གྱི་ནང་པའི་ཆོས་ལུགས་པ་བསྙོན་དུ་མེད་པ་ཞིག་ཡིན། ད་ནཱ་ལེནྡྲའི་ཆོས་བརྒྱུད་རྩ་བ་ནི་པཱ་ལིའི་གཞུང་འདི་ནི་སངས་རྒྱས་ཀྱི་ཆོས་ཀྱི་རྨང་གཞི་ཆགས་བསྡད་ཡོད་རེད། ད་དེ་རྩ་བ་བྱས་ཅིག། འདུལ་བའི་ཉམས་ལེན་འདི་ཡིས་འདི། ཨེ་ནི་པཱ་ལིའི་གཞུང་དང་གཅིག་པ་ཆགས་བསྡད་ཡོད་རེད། ད་སྡེ་པ་མི་འདྲ་བའི་ཕྲན་བུ་ཕྲན་བུའི་ཁྱད་པར་མ་གཏོགས་གཞན། འདུལ་བའི་ལག་ལེན་གྱི་ཉམས་ལེན་འདི་ཡིས་འདི། དེ་རིང་ཁ་སང་ཨེ་ནི་པཱ་ལི་གི་ཆོས་བརྒྱུད་འཛིན་མཁན་གྱི་ནང་པའི་ཡུལ་གྲུ་ཁག་དང་ཚང་མ་ལོག། ང་ཚོ་གཅིག་པ་རང་ཆགས་བསྡད་འདུག་པ།

འདུལ་བ་འཛིན་པའི་བསྟན་པའི་རྨང་གཞི་རུ་དེ་བཟུང་དགོས་ཀྱི་ཡོད་རེད། ད་དེའི་པཱ་ལིའི་གཞུང་དང་ཐུན་མོང་ཆགས་བསྡད་པ་ལ་པཱ་ལི་གི་གཞུང་རང་ཕལ་ཆེར་མང་པོ་ཅིག་པཱ་ལི་གི་གཞུང་རང་ཆགས་བསྡད་ཀྱི་ཡོད་རེད། ད་དེ་ནས་དེའི་ཐོག་ལ་ཡ་ཨེ་ནི། མངོན་པ་གོང་མ་ཟེར་ལབ་ཆོག་གི་རེད་ཕལ་ཆེར་ད་བྱང་ཆུབ་སེམས་དཔའི་སྡེ་སྣོད་ཀྱི་ཁོངས་ཀྱི་ད་མངོན་པའི་གཞུང་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་སོགས་པ་ད་འདི་ཚོའི་གྲས་དེ་མང་ཆེ་ལེགས་སྦྱར་ནང་དུ་ཡོད་པ་བྱས་ཨེ་ནི་དེ་དག་གི་འགྲེལ་པ་སློབ་དཔོན་ཀླུ་སྒྲུབ

གང་ལྟར་ཨེ་ནི་གཅིག་ཚད་མའི་གཞུང་འདི་ཡིས་བོད་གངས་ཅན་གྱི་ལྗོངས་ལ་ཡོད་པ་ནང་བཞིན་ཅིག་ནང་པའི་ཡུལ་གྲུ་ཧ་ལམ་གང་ལ་ཡང་མེད་པའི་བཟོ་ཞིག་འདུག་ཕྱོགས་གླང་ཆོས་གྲགས་ཡབ་སྲས་ལ་སོགས་པ་དེ་དག་གི་ཚད་མའི་གཞུང་མང་པོ་ཞིག་མཛད་བསྡད་པ་རེད་ཨེ་ནི་མཁན་ཆེན་ཞི་བ་འཚོ་རང་ཉིད་པའི་ཚད་མའི་གཞུང་ཚད་མའི་སྐོར་དུ་ཧ་ཅང་མཁས་པ་བྱས་བྱས་ཨེ་ནི་ཁོ་རང་རང་ཉིད་ཀྱིས་ཚད་མའི་དེ་ཁོ་ན་ཉིད་བསྡུས་པ་བྱས་ནས་བསྟན་བཅོས་ཚད་མའི་གཞུང་གི་བསྟན་བཅོས་མཛད་བྱས། ཚད་མའི་གཞུང། ད་འཆད་ཉན་གནང་མཁན་གྱི་བསྟན་པ་འཛིན་མཁན་གཙོ་བོ་ཆགས་བསྡད་ཀྱི་ཡོད་རེད། བྱས་ཙང་ཁོང་གིས་ད་བོད་ལ་ཡ། ཨེ་ནི་སངས་རྒྱས་ཀྱི་བསྟན་པ་འདི་བཙུགས་པ་ཡིན་དུས་ཙ་ན། བོད་གངས་ཅན་ལྗོངས་ལ་དུས་ད་ལྟ་བར་དུ། གཅིག་ང་རང་ཚོ་སྤྱིར་ཨེ་ནི་ཐ་སྙད་བརྗོད་སྲོལ་ལ་ཡ། དབུ་ཚད་སེང་གེ་མཇིང་བསྣོལ་ཞེས་ནས་ཚད་མའི་གཞུང་ད་ཨེ་ནི་དབུ་མ། ཨེ་ནི་རྩ་བ་ཨེ་ནི། ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ད་གའ་གཙུག་ལག་མན་ངག་གི་བསྟན་བཅོས་མངོན་རྟོགས་རྒྱན་རྩ་བ་བྱས་བྱས་ད་འདུག་ཟེར་ནས་འཆད་ཉན་བྱེད་ཡག་གི་གཞུང་གཙོ་བོ་དེ་རེད་འདུག་ག། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད། གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་ཀིརྟི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ་མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི་ཕྱག་དེབ་ཀྱི་ལེ་ཚན་གོང་མ་ནས་དུམ་བུ་དང་པོ་མདོ་སྨད་ཡུལ་གྱི་འཚོ་བ་ཞེས་པའི་ནང་དོན་ཆ་ཚང་བརྒྱུད་བསྒྲགས་ཞུས་ཟིན་པ་དང་ཐེངས་འདིའི་ལེ་ཚན་ནས་དུམ་བུ་གཉིས་པ་ནས་འགོ་འཛུགས་ཀྱིས་བརྒྱུད་བསྒྲགས་ཞུ་གི་ཡིན། དུམ་བུ་གཉིས་པ་ལྷ་སའི་ལོ་གཅིག། ལེའུ་བཞི་པ། མདོ་སྨད་ནས་ལྷ་སར་བསྐྱོད་པ། དང་པོ་ལྷ་སར་ཡོང་དགོས་པའི་གསང་བའི་བཀའ་ཡིག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོའི་ཟླ་བ་བཞི་པའི་ནང་རྨེའུ་རྒྱལ་པོ་དཔལ་མགོན་འཕྲིན་ལས་རབ་བརྟན་ལྷ་སར་བོད་རང་སྐྱོང་ལྗོངས་གྲ་སྒྲིག་ཚོགས་འདུར་འགྲོ་བའི་སྐབས་དང་བསྟུན་ནས་རྒྱལ་བ་རིན་པོ་ཆེའི་མདུན་དུ་མཇལ་ཁར་བཅར་བའི་སྐབས་ངའི་སྐོར་གྱི་གནས་ཚུལ་མང་པོ་ཞིག་སྙན་སེང་ཞུས་འདུག། དེར་བརྟེན་རྒྱལ་བ་རིན་པོ་ཆེས་ང་དུས་ཚོད་རིང་པོ་མ་འགོར་བར་རྒྱས་སྤྲོས་མེད་པའི་སྟབས་བདེ་པོའི་ཐོག་ནས་ལྷ་སར་ཡོང་ཐབས་བྱེད་ཐུབ་ན་ཡག་པོ་ཡོད་སྐོར་བཀའ་གནང་བ་མ་ཟད། ནང་དོན་འདི་འཁོད་པའི་བཀའ་ཡིག་ཅིག་ཀྱང་བསྩལ་འདུག་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ལོ་འགོར་ཟླ་ཚེས་གསལ་པོ་མི་ངེས་ཀྱང་དགུན་ཁ་ཞིག་ཏུ་ལྷ་ས་ནས་གནས་སྐོར་བ་ཞིག་གདན་ས་སྟག་ཚང་ལྷ་མོར་འབྱོར་ཏེ་ང་ལ་ཡི་གེ་ཞིག་སྤྲད་བྱུང་དེ་ནི་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གིས་བསྩལ་བའི་བཀའ་ཡིག་རེད་འདུག་བཀའ་ཡིག་དེའི་ནང་ང་གང་མགྱོགས་ལྷ་སར་ཡོང་ཐབས་བྱ་དགོས་སྐོར་བཀའ་ཕེབས་འདུག་ང་དེ་དུས་རང་ལོ་བཅུ་དྲུག་ལ་སོན་གྱི་ཡོད། ངའི་སྐུ་གོང་མ་གཉིས་ཀ་སྐུ་ཚེ་རིང་པོར་བཞུགས་ཐུབ་མེད། ཀིརྟི་སྐུ་ཕྲེང་བཅུ་པ་དགུང་ལོ་ཉེར་གཅིག་སྟེང་སྐུ་གཤེགས་པ་དང་ཀིརྟི་སྐུ་ཕྲེང་དགུ་པ་དགུང་ལོ་བཅུ་དྲུག་སྟེང་སྐུ་གཤེགས་འདུག་ང་འཚར་ལོངས་འབྱུང་བཞིན་པ་དང་བསྟུན་ནས་ས་གནས་ཀྱི་གནས་སྟངས་ཀྱང་ཟིང་ཆ་ཆེ་རུ་འགྲོ་བཞིན་ཡོད་སྟབས་འབྲེལ་ཡོད་སེར་སྐྱ་མང་ཚོགས་ཀྱིས་ང་ཚེ་རིང་པོར་སྡོད་ཐུབ་མིན་ཐད་སེམས་ཁྲལ་ཆེན་པོ་བྱེད་ཀྱི་འདུག་མི་མང་པོ་ཞིག་གིས་ངའི་རང་ལོ་བཅུ་དྲུག་ནི་ངའི་ལོ་སྐེག་ཡིན་པར་འདོད་པས་ངའི་སྐེག་བཟློག་པའི་ཆེད་དུ་ང་ལྷ་ས་ལྟ་བུའི་གནས་གཞན་ཞིག་ཏུ་འགྲོ་དགོས་པར་བསམ་བཞིན་ཡོད་པའི་སྐབས་འདིར་རྒྱལ་བ་རིན་པོ་ཆེས་ང་མགྱོགས་མྱུར་ལྷ་སར་ཤོག་གསུངས་པ་ནི་ང་ཚེ་རིང་པོར་སྡོད་ཐུབ་མིན་གྱི་གནད་དོན་ཙམ་མ་ཡིན་པར་སྐབས་འདིར་བོད་ནང་ཛ་དྲག་གི་གནས་ཚུལ་སྣ་ཚོགས་ཡོང་བཞིན་པའི་རྐྱེན་གྱིས་ཡིན། བཀའ་ཡིག་འདི་མཇལ་བ་དང་ལམ་སང་ང་ལྷ་སར་འགྲོ་རྒྱུར་ཐག་བཅད་དེ་གྲ་སྒྲིག་བྱེད་སྒོ་རྣམས་གཏན་འཁེལ་བྱས་པ་རེད། སྔར་སྲོལ་ལྟར་ན་ང་ཐེངས་དང་པོར་ལྷ་སར་བསྐྱོད་སྐབས་ངེས་པར་དུ་གདན་ས་སེ་འབྲས་དགེ་གསུམ་སོགས་གདན་ས་ཁག་ལ་མཆོད་འབུལ་རྒྱ་ཆེན་པོ་ཞུ་དགོས་པ་དང་མཆོད་འབུལ་གྱི་སྐབས་སུ་དངུལ་སྒོར་དང་མར་ཇ་སོགས་ཀྱི་སྐུ་འགྱེད་ཆེན་པོ་འབུལ་དགོས་ཀྱི་ཡོད་པར་མ་ཟད། ང་དང་ངའི་ཞབས་འབྲིང་ཚོའི་ལམ་གྲོན་དང་ལྷ་སར་སྡོད་ཚེ་རིང་གི་འཚོ་བའི་འགྲོ་གྲོན་སོགས་ང་ཚོ་རང་ངོས་ནས་འགན་འཁུར་དགོས་ཀྱི་ཡོད་སྟབས་ང་ཚོས་དངུལ་སྒོར་དང་མར་ཇ་སོགས་དངོས་ཟོག་འབོར་ཆེན་ལྷ་སར་མཉམ་འཁྱེར་བྱེད་དགོས་པར་བརྟེན་ཅ་དངོས་འགེལ་སའི་ཁལ་མ་མང་པོ་ཞིག་ཀྱང་གྲ་སྒྲིག་བྱེད་དགོས། དེ་དུས་ཀིརྟི་དགོན་མ་ལག་དང་ལྷ་སྡེ་མི་སྡེ་ཚོས་ང་ལྷ་སར་འགྲོ་གི་ཡོད་པ་གོ་ཐོས་བྱུང་རྗེས་རང་ཁུལ་གྱི་ཡུལ་སྲོལ་བཞིན་རྒྱུ་ནོར་ཕོན་ཆེན་ཕུལ་བྱུང་ང་ཚོའི་རྒྱུ་ནོར་དབོར་འདྲེན་ཆེད་དུ་ཁལ་མ་སུམ་བརྒྱ་ལྷག་ཙམ་རྩྭ་ཆུ་གང་ཡག་སར་དམིགས་བསལ་གསོ་སྐྱོང་བྱས་ཏེ་ལྷ་སར་འགྲོ་རྒྱུའི་གྲ་སྒྲིག་ཨང་གསར་བྱས་པ་རེད། སྐབས་དེར་མདོ་སྨད་ཁུལ་ནས་བླ་ཆེན་དང་དཔོན་ཆེན་ལྷ་སར་འགྲོ་མཁན་རྣམས་ལ་རྒྱ་ནག་གཞུང་གིས་ལྟ་ཚུལ་ཡག་པོ་ཞིག་མི་འཛིན་པར་ཁོང་ཚོ་ལྷ་སར་འགྲོ་བ་ནི་མེས་རྒྱལ་ལ་རྒྱབ་གཏོད་བྱས་ཏེ་བྲོས་བྱོལ་དུ་འགྲོ་རྩིས་ཡིན་པ་ལྟ་བུའི་ངོས་འཛིན་བྱེད་ཀྱི་ཡོད། ཟི་ཁྲོན་གྱི་རྒྱ་དཔོན་ཚོས་ང་ལྷ་སར་འགྲོ་རྩིས་ཡོད་པ་ཤེས་རྟོགས་བྱུང་རྗེས་ཕྱི་ཚུལ་ནས་མངོན་གསལ་དོད་པོས་དགག་བྱ་བྱེད་ཀྱི་མེད་ན་ཡང་ལྐོག་ནས་ང་ལྷ་སར་འགྲོ་བར་བཀག་འགོག་ཨེ་ཐུབ་ཀྱི་ཐབས་ཤེས་རིམ་པ་སྣ་ཚོགས་བྱས་ཡོད། ཐོག་མར་རྒྱ་ནག་གཞུང་གིས་ང་ཚོར་དངུལ་སྒོར་ཕོན་ཆེན་ཁལ་མ་ལ་བཀལ་ནས་སོང་ན་ལམ་བར་དུ་དཀའ་ངལ་སྣ་ཚོགས་འཕྲད་ངེས་པར་མ་ཟད་དུས་ཚོད་ཀྱང་རིང་པོར་འགོར་གྱི་རེད། དེ་ལས་སྟག་ཚང་ལྷ་མོ་ནས་དངུལ་སྒོར་རྣམས་ཁྲེང་ཏུའུ་ལ་བསྐྱལ་ན་ལྷ་ས་བར་དུ་ཟི་ཁྲོན་ཞིང་ཆེན་གྱི་སྲིད་གཞུང་གིས་རླངས་འཁོར་ནང་དབོར་འདྲེན་བྱ་རྒྱུ་ཡིན་ལུགས་བཤད་པར་བརྟེན་ང་ཚོས་རྒྱ་ནག་གཞུང་གི་སྐད་ཆ་ལ་ཡིད་ཆེས་བྱས་ཏེ། དངུལ་སྒོར་འབོར་ཆེན་པོ་རླངས་འཁོར་ཆེ་བ་ལྔའི་ནང་དུ་བླུགས་ནས་ཁྲེང་ཏུའུར་དབོར་འདྲེན་བྱས་པ་རེད། དངུལ་སྒོར་རྣམས་ཁྲེང་ཏུའུར་འབྱོར་མཚམས་རྒྱ་ནག་གཞུང་གི་འབྲེལ་ཡོད་མི་སྣས་ཁ་དན་ཚིག་ལ་མ་གནས་པར་སི་ཁྲོན་ཞིང་ཆེན་གྱི་སྲིད་གཞུང་ནས་ཁྱེད་ཚོར་རོགས་རམ་བྱེད་འདོད་ཡོད་ཀྱང་དབུས་གཞུང་ནས་ཁྱེད་ཚོའི་དངུལ་སྒོར་འབོར་ཆེན་འདི་འདྲ་ལྷ་སར་དབོར་འདྲེན་བྱེད་པར་དགག་བྱ་གནང་གི་འདུག་ཅེས་བཤད་དེ་སྔ་མའི་ཁས་ལེན་རྩིས་མེད་བཏང་འདུག་ང་ཚོའི་ངོས་ནས་དེས་ན་དངུལ་སྒོར་ང་ཚོར་ཕྱིར་སྤྲོད་རོགས་ང་ཚོ་རང་གིས་ལྷ་སར་དབོར་འདྲེན་བྱ་རྒྱུའི་ཐབས་བཀོད་བྱེད་ཀྱི་ཡིན་ཞེས་བཤད་སྐབས་དབུས་གཞུང་གིས་དངུལ་སྒོར་ལྷ་སར་འཁྱེར་ཆོག་གི་མ་རེད་ལ་ཁྱེད་ཚོ་ལ་ཡང་སྤྲོད་ཆོག་གི་མ་རེད་ཅེས་བཤད་དེ། དངུལ་སྒོར་ཡོངས་རྫོགས་བཙན་གྱིས་བཀག་ཉར་བྱས་པ་རེད། ང་ཚོའི་ལས་བྱེད་དང་རྒྱ་ནག་གཞུང་གི་བར་སྐད་ཆ་ཕར་བཤད་ཚུར་བཤད་མང་པོ་བྱས་པའི་མཐའ་མར་དངུལ་སྒོར་དེ་དག་ལས་བརྒྱ་ཆ་ལྔ་བཅུ་ང་ལྔ་རྒྱ་ནག་གཞུང་ལ་སྤྲོད་དགོས་རྒྱུ་དང་ལྷག་མའི་བརྒྱ་ཆ་བཞི་བཅུ་ཞེ་ལྔ་ལྷ་ས་ནས་ང་ཚོར་ཕྱིར་སྤྲོད་རྒྱུའི་ཐག་གཅོད་བྱས་ནས་དངུལ་འཛིན་ཞིག་སྤྲད་པ་རེད། དངུལ་རྟ་རྨིག་མ་སུམ་བརྒྱ་ལྷག་ཡོད་པ་དེ་དག་ཡོངས་རྫོགས་ཁྲིམས་འགལ་ཡིན་ལུགས་བཤད་དེ་བཙན་འཕྲོག་བྱས་འདུག་ང་ཚོའི་ལས་བྱེད་ཚོ་ཐག་གཅོད་འདིར་འདོད་པ་མེད་ན་ཡང་འུ་ཐུག་པའི་ཐོག་ནས་ཁས་ལེན་མི་བྱེད་ཐབས་མེད་བྱུང་འདུག་སྐབས་དེར་རྒྱ་ནག་གཞུང་གིས་ཐབས་བྱུས་འདི་འདྲ་ཞིག་གི་ཐོག་ནས། ང་ལྷ་སར་འགྲོ་རྒྱུར་འགོག་ཐབས་བྱེད་པ་ལས་མངོན་གསལ་དོད་པོས་བཀག་འགོག་བྱེད་ཐུབ་ཀྱི་མེད། གང་ཡིན་ཟེར་ན་སྐབས་དེར་ལྷ་སའི་ཕྱོགས་སུ་ང་ཚོའི་བླ་བྲང་གི་མི་སྣ་ཡོད་སྟབས། རོང་པོ་ཆོས་རྗེ་ལྷ་སར་ཕེབས་ཀྱི་ཡོད་པ་རེད་ཟེར་བའི་སྦིར་སྒྲ་གང་སར་ཁྱབ་ཡོད། སི་ཁྲོན་ཞིང་ཆེན་སྲིད་གཞུང་གི་རྣམ་འགྱུར་དང་བྱེད་སྟངས་དེའི་དབང་གིས་ང་ཚོས་ཁྲེང་ཏུའུ་ནས་ལྷོ་ལམ་བརྒྱུད་ལྷ་སར་འགྲོ་རྒྱུའི་འཆར་གཞི་བསྐྱུར་ཏེ། ལམ་ཐག་རིང་བའི་བྱང་ལམ་སྟེ་ལན་ཀྲོའུ་ནས་ཟི་ལིང་དང་གོར་མོ་བཅས་བརྒྱུད་ལྷ་སར་འགྲོ་རྒྱུར་ཐག་གཅོད་བྱས་པ་རེད། གཉིས་པ། སྟག་ཚང་ལྷ་མོ་ནས་ལན་ཀྲོའུ། བོད་མེ་བྱ་ལོའི་ཟླ་བ་བཅུ་གཅིག་པའི་ཚེས་བཅུ་བདུན་ཉིན་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོའི་ཟླ་བ་དང་པོའི་ཚེས་བདུན་ཉིན། ང་ཚོ་གདན་ས་སྟག་ཚང་ལྷ་མོ་ནས་ལྷ་སར་རྡོག་ཐོན་བྱས་ཉིན་འདིར་གདན་ས་སྟག་ཚང་ལྷ་མོར་ཀིརྟི་ཚང་དང་འབྲེལ་ཡོད་ཀྱི་བླ་གྲྭ་དང་མང་ཚོགས་ཡུལ་དམངས་བཅས་མི་སྟོང་ཕྲག་མང་པོ་འདུས་ཏེ་ང་ལ་སྐྱེལ་མར་བཅར་བྱུང། སྟག་ཚང་ལྷ་མོ་ནས་མ་ཐོན་སྔོན་དུ་ཁྲི་ཟུར་ཨ་ལགས་དྷ་ལ་ཚང་དཀོན་མཆོག་ཚུལ་ཁྲིམས་ངའི་རྒྱལ་ཚབ་ཏུ་བསྐོ་བཞག་དང་ཁོང་གིས་ངའི་ཚབ་ཞུས་ཏེ་ལས་དོན་ཡོངས་རྫོགས་ཐག་གཅོད་གནང་ཆོག་པའི་དབང་ཆ་སྤྲད་ཡོད། དེ་བཞིན་དུ་མང་ཚོགས་ལ་ལོ་གསུམ་གྱི་རྗེས་སུ་ང་ཕྱིར་ལོག་ཡོང་རྒྱུའི་ཁས་ལེན་ཡང་བྱས་པ་ཡིན། འོན་ཀྱང་དེ་ནས་ལོ་གསུམ་གྱི་རྗེས་སུ་བོད་ནང་དུས་འགྱུར་ངན་པ་དེ་བྱུང་བའི་དབང་གིས་ང་ཚོ་ཕྱིར་ལོག་རྒྱུའི་ཚབ་ཏུ་ལྷ་ས་ནས་རྒྱ་གར་ལ་བྲོས་བྱོལ་དུ་ཡོང་དགོས་བྱུང་བ་རེད། ང་ཚོ་སྟག་ཚང་ལྷ་མོ་ནས་ཐོན་པའི་སྐབས་སྐུ་འཁོར་ཡོངས་སུ་ཀིརྟི་དབོན་པོ་འཇམ་དབྱངས་བསོད་ནམས་དང། དབོན་པོ་འཇིགས་མེད་ཆོས་འཕེལ་བཅས་དབོན་པོ་རྣམ་པ་གཉིས་དང། ཡོངས་འཛིན་སྐུ་གཞོན་པ་དཀོན་མཆོག་ཤེས་རབ་མཆོག་དང། མཚན་ཞབས་སུ་མཁན་པོ་ཚང་བློ་བཟང་འཇིགས་མེད་དམ་ཆོས་གསོལ་ཐབ་པ་ཨ་ཁུ་སྦྱིན་པ་རྒྱ་མཚོ། ངའི་སྤུན་རྒན་པ་བློ་བཟང་ཚུལ་ཁྲིམས་དང་སྤུན་ཆུང་བ་བཀྲ་ཤིས་དོན་འགྲུབ། ཀིར་ཏི་དབོན་པོ་རྣམས་ཀྱི་ཕ་མ་དང་ནང་མི་དང་ཞབས་ཕྱི་སོགས་མི་ལྔ་བཅུ་ལྷག་ཅིག་ཡོད། སྟག་ཚང་ལྷ་མོ་ནས་མ་ཐོན་གོང་དུ་ང་ཚོས་ཀན་སུའུ་ཞིང་ཆེན་སྲིད་གཞུང་ལ་གྲོས་བསྡུར་ཞུས་ཏེ་ང་ཚོ་ལྷ་སར་བསྐྱོད་པའི་འགྲུལ་སྐྱེལ་རླངས་འཁོར་རྣམས་ཀན་སུའུ་གཞུང་གིས་བཀོད་སྒྲིག་བྱ་རྒྱུ་དང་དེའི་འགྲོ་སོང་རྣམས་ང་ཚོས་གཏོང་རྒྱུ་བྱས་ཡོད། ང་ཚོར་མར་རླངས་འཁོར་ཆེ་བ་བཞི་བཅུ་ཞེ་ལྔ་ཙམ་དང་ཇ་རླངས་འཁོར་ཆེ་བ་ལྔ་ཙམ། དངུལ་དང་ལམ་ཆས་གཞན་དག་རླངས་འཁོར་ཁ་ཤས་བཅས་ཁྱོན་དུ་དོས་འཁྱེར་རླངས་འཁོར་ལྔ་བཅུ་ལྷག་དགོས་སྐོར་ཁ་དན་བྱས་པ་ལྟར་དེ་ཚོ་ལྷ་མོ་ནས་སྔོན་ལ་ལྷ་སར་ཐོན་ཟིན་ཡོད། འོན་ཀྱང་ང་ཚོ་སང་ཉིན་ཐོན་རྒྱུར་གཏན་འཁེལ་བའི་ཉིན་སྔོན་མ་དེར་རྒྱ་ནག་གཞུང་གི་ས་གནས་ལས་བྱེད་ཚོས་ང་ཚོ་འགྲོ་སའི་རླངས་འཁོར་མི་འདུག་ཅེས་ང་ཚོ་སྟག་ཚང་ལྷ་མོ་ནས་བཀག་འགོག་བྱེད་ཐབས་ཐེངས་གཉིས་པ་དེ་བྱས་བྱུང། ཀིར་ཏི་བླ་བྲང་གི་ལས་བྱེད་ཚོས་རྒྱ་ནག་གཞུང་གི་ས་གནས་ལས་བྱེད་པར་ཡང་བསྐྱར་བསྐྱར་སྐོར་གྱིས་མཚན་གྱི་ཆུ་ཚོད་དང་པོའི་བར་བཤད་རེས་བྱས་མཐར། ཉིན་རྗེས་མར་ང་ཚོ་འགྲོ་སའི་རླངས་འཁོར་གཏོང་རྒྱུའི་ཁས་ལེན་བྱས་འདུག་ང་ཚོ་དངོས་སུ་ཐོན་སྐབས་བཅིངས་འགྲོལ་དམག་མི་དང་རྒྱ་ནག་གཞུང་གི་དཔོན་རིགས་ཀྱིས་ཁེངས་པའི་རླངས་འཁོར་ཁ་ཤས་ཤིག་ང་ཚོ་དང་མཉམ་དུ་སླེབས་བྱུང། ཁོ་ཚོས་ངའི་ཡོངས་འཛིན་ཚང་དང་མཚན་ཞབས་མཁན་པོ་ཚང་ང་བཅས་དམག་དཔོན་ཚོ་དང་ལྷན་དུ་རླངས་འཁོར་བཀོད་སྒྲིག་བྱས་འདུག་པ་ནི་ཁོ་ཚོའི་བདེ་འཇགས་ཀྱི་ཆེད་དུ་ཡིན་པ་འདྲ། དམག་མི་འདི་ཚོ་ཚང་མས་དྲག་ཆས་ཆ་ཚང་སྤྲས་ཐོག་མེ་མདའི་ནང་མདེའུ་བླུགས་ཏེ་རྒྱག་ཆོག་ཆོག་དང་རྣམ་འགྱུར་ཧ་ཅང་ངན་པ་འཚབ་འཚུབ་ཅན་ཤ་སྟག་རེད། གདན་ས་སྟག་ཚང་ལྷ་མོ་ནས་ཐག་རིང་ཙམ་གྱི་ས་གནས་ཤིག་ཏུ་སླེབས་སྐབས་ཉིན་དེར་གནམ་གཤིས་གྲང་ངར་ཆེ་བས་ལམ་ངོས་སུ་འཁྱག་པ་ཆགས་ཏེ་རླངས་འཁོར་འདྲེད་ཤོར་གྱིས་ང་ཚོ་ཚང་མ་རྐང་ཐང་དུ་འགྲོ་དགོས་བྱུང། སྐབས་དེར་རྒྱ་ནག་གཞུང་གི་དམག་མི་དེ་ཚོ་ཅུང་ལྷོད་ལ་བབས་ཏེ་མེ་མདའ་ལས་མདེའུ་བཏོན་ཏེ་མདེལ་ཤུབས་ནང་བཅུག་སོང། སོ་སོའི་དགོན་པ་དང་ཁ་བྲལ་ཏེ་མེ་མདའ་བཟུང་བའི་དམག་མིའི་དཀྱིལ་ནས་འགྲོ་རྒྱུ་འདིར་སྐྲག་སྣང་ཆེན་པོ་མ་བྱུང་ཡང་བློ་མི་བདེ་བའི་ཚོར་བ་ཞིག་ཏན་ཏན་བྱུང། རྒྱ་མིས་ད་དུང་ང་ཚོ་ལྷ་སར་འགྲོ་རྒྱུར་བཀག་འགོག་བྱ་རྒྱུའི་ཉེན་ཁ་ཆེན་པོ་ཡོད་སྟབས་ངའི་སེམས་ཁྲལ་ཆེ་ཤོས་ནི་རྒྱ་ནག་གཞུང་གིས་བསྐྱར་དུ་གནས་ཚུལ་གཞན་པ་ཞིག་ལ་ཁ་གཡར་ནས་ང་ཚོ་བཀག་འགོག་བྱས་མི་ཡོང་ངམ་སྙམ་པའི་སེམས་ཁྲལ་བྱུང། གདན་ས་སྟག་ཚང་ལྷ་མོ་ནས་ཉིན་གསུམ་རིང་འགྲུལ་བཞུད་བྱས་ཏེ་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ཉིན་ང་ཚོ་ལན་ཀྲོའུ་རུ་འབྱོར། དེ་མ་ཐག་ཏུ་རྒྱ་ནག་གཞུང་གིས་ལན་ཀྲོའུ་བརྒལ་ནས་འགྲོ་མི་ཆོག་ཅེས་ང་ཚོ་བཀག་འགོག་བྱས་བྱུང། ང་ཚོ་སྐུ་འཁོར་ལྔ་བཅུ་ལྷག་འདི་ལྟར་ཡར་དབུས་ལ་མ་ཐར་ཕར་དགོན་པར་ཡང་ལོག་ས་མེད་པར་ལན་ཀྲོའུ་གྲོང་ཁྱེར་དུ་སྡོད་དགོས་བྱུང་སོང། སྐབས་དེར་ཀིརྟི་དབོན་པོ་འཇམ་དབྱངས་བསོད་ནམས་དང་རྨེའུ་རྒྱལ་པོ་དཔལ་མགོན་འཕྲིན་ལས་རབ་བརྟན་གཉིས་དམར་དམག་རྒྱང་སྐྱོད་ནང་ཞུགས་མྱོང་མཁན་ཐེན་པའོ་སངས་རྒྱས་ཡེ་ཤེས་སམ་རྒྱ་མིང་ཐེན་པའོ་ཟེར་མཁན་དེའི་སར་ཁྲེང་ཏུའུ་ལ་བཅར་ནས་ལྷ་སར་འགྲོ་ཆོག་པའི་ལམ་ཡིག་ཞུས་པ་རེད། ཁོའི་རོགས་འདེགས་འོག་འབྲེལ་ཡོད་ལས་ཁུངས་ཁག་ལ་ཞུ་གཏུག་བྱས། དུས་ཡུན་དེའི་རིང་ང་ཚོ་སྐུ་འཁོར་ཡོངས་རྫོགས་ལན་ཀྲོའུ་གྲོང་ཁྱེར་གྱི་མགྲོན་ཁང་ཞིག་ཏུ་བསྒུགས་ནས་བསྡད་པ་ཡིན། སྐབས་དེར་ཀུན་མཁྱེན་འཇམ་དབྱངས་བཞད་པ་སྐུ་གོང་མའི་སྤུན་མཆེད་ཨ་ཕ་ཨ་ལོ་ལན་ཀྲོའུ་ལ་བཞུགས་འདུག་པས་འཚམས་ཞུ་ལ་ཕེབས་སོང། ཁོང་མཚམས་རེར་ང་ཚོའི་སར་ཡོང་གི་ཡོད། ང་ཕ་ཡུལ་དང་ཁ་བྲལ་ནས། གྲོང་ཁྱེར་ཞིག་ཏུ་སླེབས་པ། ཐེངས་དང་པོ་ཡིན་མོད། ཨ་ཁུ་ཡོངས་འཛིན་ཚང་གིས་ང་རྟག་ཏུ་མགྲོན་ཁང་གི་ནང་སྡོད་དུ་བཅུག་པ་ལས་ཕྱི་ལོགས་སུ་འཆམ་འཆམ་ལ་གཏན་ནས་གཏོང་གི་མེད། ཉིན་ཞིག་ཨ་ཕ་ཨ་ལོ་ང་ཚོའི་སར་ཡོང་བའི་སྐབས་ཤིག་ལ་གསུང་མོལ་གྱི་ཁྲོད་སུ་ཨ་ཁུ་ཡོངས་འཛིན་ཚང་ལ་རིན་པོ་ཆེ་མཚམས་རེར་ཁྲོམ་ལ་སྤྲོ་འཆམ་དང་གཟིགས་སྐོར་ལ་ཁྲིད་ཐུབ་ན་ཡག་པོ་ཡོད་སྐོར་གསུངས་བྱུང། དེའི་རྗེས་སུ་ཨ་ཁུ་ཡོངས་འཛིན་ཚང་གིས་ང་མཚམས་རེར་ཁྲོམ་ལ་ལྟ་སྐོར་དུ་ཁྲིད་ཀྱི་ཡོད། ཨ་ཕ་ཨ་ལོའི་བསམ་འཆར་དེ་ལ་བརྟེན་ནས་ང་གྲོང་ཁྱེར་དུ་སྤྲོ་འཆམ་ལ་འགྲོ་རྒྱུའི་གོ་སྐབས་བྱུང་བས་དེ་སྔོན་མཐོང་མ་མྱོང་བའི་བསྟན་པ་སྣ་ཚོགས་ལ་ལྟ་རྒྱུ་བྱུང་བར་ཨ་ཕ་ཨ་ལོའི་བསམ་འཆར་དེས་ཕན་ཐོགས་ཆེན་པོ་བྱུང། ཉིན་ཞིག་ང་ཚོ་ལན་ཀྲོའུ་ཡི་ཇ་ཁང་ཞིག་ཏུ་ཕྱིན་པ་ཡིན། ཇ་ཁང་དེའི་ནང་ཉིན་མོ་ལྟ་བུའི་འོད་མདངས་དཀར་པོ་ཡོད་པས་གློག་ནར་རིང་པོ་ཅན་སྤར་ཡོད་འདུག་ཀྱང་ང་ཚོས་ཤེས་ཀྱི་མེད། ཇ་ཁང་ནང་དུ་གློག་འོད་ཀྱིས་ཉིན་མོ་ལྟར་ཤིན་ཏུ་གསལ་པོ་ཡོད་པར་བརྟེན་ང་ཚོས་ས་རུབ་པ་མ་ཤེས། ཇ་ཁང་གི་ཕྱི་ལོགས་སུ་ཐོན་དུས་ས་རུབ་ཚར་འདུག་པས་སེམས་ནང་ག་འདྲ་ཡིན་ནམ་སྙམ་པའི་ཚོར་སྣང་ཞིག་སྐྱེས་བྱུང། དེ་ནས་སྤྱན་གཟིགས་ཁང་ཞིག་ཏུ་འབྱོར་བའི་སྐབས་སྟག་དང་མཉམ་དུ་ཁྱི་ཞིག་བཞག་འདུག་པས་ཡ་མཚར་བའི་སྣང་བ་ཞིག་བྱུང་ཡང་ཕྱིས་སུ་གནས་ཚུལ་གསལ་པོ་ཤེས་པའི་སྐབས་སྟག་དང་མཉམ་དུ་བཞག་པའི་ཁྱི་འདི་ནི་སྟག་གི་ཁ་ཟས་ཀྱི་ཆེད་དུ་རེད་འདུག་སྤྱན་གཟིགས་ཁང་འདིར་དེ་སྔ་མཐོང་མ་མྱོང་བའི་སྦྲུལ་ཆེན་པོ་ཞིག་མཐོང་བས་འཇིགས་སྣང་ཆེན་པོ་སྐྱེས་བྱུང། དེ་དུས་རྒྱ་ནག་གཞུང་གིས་ལན་ཀྲོའུ་གྲོང་ཁྱེར་བསྐྱར་གསོ་བྱེད་བཞིན་པའི་སྐབས་རེད་འདུག་ང་ཚོ་སྡོད་སའི་མགྲོན་ཁང་ནས་ལྟ་བའི་སྐབས། ཁང་བསྟར་མང་པོ་ཞིག་གཞུང་ལམ་གྱི་གཡས་གཡོན་ལ་མཛེས་ཉམས་ཆེན་པོ་འདུག་ཀྱང་ཕྱིས་སུ་ཤེས་པའི་སྐབས་འདི་ནི་ལམ་ངོས་ཀྱི་ཕྱོགས་སུ་རྩིག་པ་བསླངས་པ་ཙམ་མ་གཏོགས་ནང་ལོགས་ནི་གྱང་གོག་ཤ་སྟག་རེད་འདུག་སྐབས་དེར་ཡོངས་འཛིན་ཨ་ཁུ་ཤེས་རབ་ཚང་དང་མཚན་ཞབས་མཁན་པོ་ཚང་སོགས་ཀྱང་ང་ཚོ་མཉམ་དུ་སྤྱན་གཟིགས་ཁང་དང་གྲོང་ཁྱེར་གྱི་ནང་དུ་གཟིགས་སྐོར་ལ་ཕེབས་ཀྱི་ཡོད། དེ་ལྟར་ཉིན་བཅུ་གྲངས་ཤིག་གི་རིང་ང་ཚོས་ལན་གྲོ་ལ་ལམ་ཡིག་སྒུག་ནས་བསྡད། ཀིརྟིའི་དབོན་པོ་འཇམ་དབྱངས་བསོད་ནམས་དང་རྨེའུ་རྒྱལ་པོ་དཔལ་མགོན་འཕྲིན་ལས་རབ་བརྟན་གཉིས་ལ། ང་ཚོ་ལྷ་སར་བསྐྱོད་ཆོག་པའི་ལམ་ཡིག་རག་མ་ཐག་དབོན་པོ་འཇམ་དབྱངས་བསོད་ནམས་ལན་གྲོ་རུ་འབྱོར་བྱུང། སྐབས་དེར་རྒྱ་ནག་གཞུང་གིས་ང་ཚོར་སྤྲད་པའི་ལམ་ཡིག་འདི་དེང་སང་ཡང་རྒྱ་ནག་གཞུང་གིས་ང་ལ་སྐྱོན་བརྗོད་བྱེད་པའི་ལག་ཆ་ལྟ་བུ་བྱེད་ཀྱི་ཡོད། རྒྱ་ནག་གཞུང་ནས་ཀིར་ཏི་རིན་པོ་ཆེར་ལྷག་བསམ་རྣམ་དག་གིས་ལམ་ཡིག་སྤྲད་པ་ཡིན་ཡང་ཕྱིས་སུ་ཁོ་ཁ་བྲལ་རིང་ལུགས་པའི་རྗེས་སུ་ཕྱིན་ཏེ་མེས་རྒྱལ་ལ་ངོ་ལོག་གི་ལས་འགུལ་སྣ་ཚོགས་སྤེལ་གྱི་ཡོད་ཅེས་སྐྱོན་བརྗོད་བྱེད་ཀྱི་ཡོད་ཀྱང། སྐབས་དེར་རྒྱ་ནག་གཞུང་གིས་ང་ལྷ་སར་འགྲོ་ཆོག་པའི་ཆོག་མཆན་གྱི་ཡིག་ཆ་འདི་ལྷག་བསམ་རྣམ་དག་གིས་སྤྲད་པ་ཞིག་མིན་པ་གསལ་བོ་རེད། འོན་ཀྱང་རྒྱ་ནག་གཞུང་གིས་ང་ཚོར་སྐབས་དེ་དུས་ལྷ་སར་འགྲོ་ཆོག་པའི་ལམ་ཡིག་སྤྲད་པར་བརྟེན་ང་ཚོ་གཞི་ནས་ལན་གྲོ་ནས་རྡོག་ཐོན་བྱེད་ཐུབ་པ་བྱུང། གསན་མཁན་རྣམ་པ་ཚོ་ཐེངས་འདིའི་གསུང་རྩོམ་དེ་གར་བཞག་ནས་ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན་ལེ་ཚན་དེ་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཕྲན་བྱམས་དཔལ་ཕུན་ཚོགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་དེ་བཞིན་གཡང་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།